ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ལྔ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་དྲུག། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། ལོ་རབས་སུམ་ཅུའི་ནང། རྒྱ་ནག་ནས་ཧོང་མོ་སུང་བོད་ལ་སླེབས་པ་དང། དེའི་ཁྲོད་ནས་བྱུང་པའི་ངན་འབྲས་དང། དེ་བཞིན་སྐབས་དེ་དུས་ཀྱི་དཔོན་རིགས་ཁྲི་སྨོན་དང་གླང་མདུན། དགོངས་ཞུ་གནང་དགོས་བྱུང་བ་སོགས་ཀྱི་སྐོར་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ།

ཅེས་ལ་ཉེ་བ་ཕོ་རྣམ་པ་དེའི་སྐོར་ལ་ངོ་སྤྲོད་ཞུ་ཡག་བྱུང་ད་དེ་ནས་མུ་མཐུད་པས་ནི་རྒྱལ་བ་རིན་པོ་ཆེ་ད་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་པའི་རྗེས་ལ་ཡིན་པ་ཡིན་ན་སྐབས་དེ་དུས་ད་དགོངས་རྫོགས་ཀྱི་མཆོད་འབུལ་མྱ་ངན་ལྟར་གནང་ཡག་ད་དེ་གས་ཡང་རྒྱ་ཆེན་པོ་ཞེ་པོ་ཅིག་གནང་ཡོད་ར་བ་སྐབས་དེ་དུས། རེད་རེད་འགྲོ་བ་ལ་རྒྱལ་བ་རིན་པོ་ཆེ་སྐུ་དྲིན་ཆེ་བ་ཅི་ནས་འདས་པ་འཕྲིན་ལས་རྒྱས་པོ་ཞེ་པོ་རེད་ཨ་དེ་ག་ནང་བཞིན་གྱི་དུས་སྐབས་དེའི་སྐབས་སུ་ད་རྒྱལ་བ་རིན་པོ་ཆེ་སྐུ་མྱ་ངན་ལས་འདས་པ་དེ་ལ་བསམ་ཡུལ་ལས་འདས་པ་ཟེར་ན་འདྲ་དེ་འདྲས་ཀྱི་གནས་སྟངས་ལོ་ཅིག་ཆགས་བསྡད་པ་རེད་ག་རེ་ཟེར་ན། ཧོབ་སྟེ་ཁ་ལ་ཆགས་སྐུ་སྙུང་གཞི་གི་གནས་ཚུལ་ཞེ་དྲག་ཞེ་དྲག་ཧ་མ་གོ་བའི་ངང་ནས་བཀའ་ཤག་དང་ད་མི་མང་གི་ད་ཡིན་དང་ཡིན་ལྷག་པར་དུ་དགོན་སྡེ་གྲྭ་ཚང་འདི་ཚང་མ་ལོག་གི་ཞེ་དྲག་གིས་སྐུ་སྙུང་གི་ཡོད་རེད་སྙུང་གི་ཡོད་རེད་ཟེར་གི་དེ་འདྲས་ཞིག་གོ་ལ་ཐོས་ལ་ཙམ་མི་ཚད་གལ་ཏེ་སྙུང་ཡུན་དེ་རྒྱུན་རིང་པོ་ཞིག་མ་རེད་པ་ཉི་མ་ལྔ་དྲུག་དྲུག་བདུན་ཅིག་ལས་མི་འདུག་གོ་སུ་ད་དེ་འདྲས་ཧོབ་སྟེ་ཁ་ལ་ཡིན་པ་སོང་ཙང་མི་ཚང་མ་ལོག་ད་ཡིད་མ་ཆེས་པ་ཟེར་ན་འགྱོད་པ་ཟེར་ན་འདྲ་དེ་འདྲས་གིས་ཅིག། ཚོར་ཤུགས་ལོ་ཆེན་པོ་ཞེ་པོ་བྱས། འདི་འདྲས་ཀྱི་གནས་ཚུལ་རྐྱེན་པས་ད་རྒྱལ་བ་རིན་པོ་ཆེ་གི་ཨ་ནི། དགོངས་རྫོགས་མཆོད་འབུལ་སྒྲུབ་ཡས་དེའི་ཐོག་ལ་སྐབས་དེ་དུས་ཀྱི་གཙོ་བོ་ཆེ་ཤོས་ཏེ། སྲིད་བློན་གླང་མདུན་ཀུན་དགའ་དབང་ཕྱུག་བྱས་ཨ་ནི་བཀའ་ཤག་གི་ཐུགས་འགན་བཞེས་ཤིང་རྒྱ་ཁྱབ་རྫོང་གཞིས་ཁག་ལ་གཅིག་ནས་མྱ་ངན་ནམ་རྒྱུན་ང་ཚོས་དྲིལ་བསྒྲགས་བྱེད་ཀྱི་ཡོད་ར་གནས་ཚུལ་དེ་མར་ཁྱབ་བསྒྲགས་བྱེད་ཡག་དང་དེ་ག་ནང་བཞིན་གྱི་མཉམ་དུ་ཨ་ནི་དགོངས་རྫོགས་མཆོད་འབུལ་བྱེད་ཡག་དང་ལྷ་ས་རེད་ད་རུ་བཞི་གི་ནང་ལ་རེད་དེ་ག་ནང་བཞིན་གདན་ས་ཁག་གི་ནང་ལ་རེད་དེ་ཚང་མ་དགོངས་རྫོགས་མཆོད་འབུལ་བྱེད་ཡག་དང་ཨ་དེ་ག་ནང་བཞིན་གྱི་ང་ཚོའི་གི་གཞུང་འབྲེལ་རང་གི་དགོངས་རྫོགས་མཆོད་འབུལ་བྱེད་ཡག་དེ་ཚོ་ད་རྒྱས་པོ་ཞེ་པོ་ཅིག་གནང་བ་མི་ཚད་ཨ་ད་གཙོ་ཆེ་ཤོས་དེ་ང་ཚོའི་གི་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་ཚར་བའི་རྗེས་ལ་ད་སྲོལ་རྒྱུན་གྱི་ཡོངས་གྲགས་ཀྱི་འགྲོ་སྟངས་ལོ་གནད་དོན་ཆེན་པོ་གསུམ་གྱི་ཐོག་ལ་ག་ཟེར་ན་ད་བསམ་བློ་བཏང་ཟེར་ན་འདྲ་ཐུགས་འགན་བཞེས་དགོས་པ་ཟེར་ན་འདྲ་གྲ་སྒྲིག་བྱེད་དགོས་ཟེར་ན་འདྲ་ལས་ཀ་བྱེད་དགོས་ཡག་དེ་གནད་དོན་གསུམ་ཅིག་རེད་གཅིག་དེ་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་པ་ཡིན་པ་སོང་ཙང་སྐབས་དང་འཕྲལ་དེ་ག་རང་ལ་ཨ་ནི་དགོངས་རྫོགས་མཆོད་འབུལ་རྒྱ་ཆེན་པོ་གནང་ཡ་དང། གཉིས་པ་དེ་ད་དེ་དང་འབྲེལ་ཡས་ཀྱི་གདུང་རྟེན་གསར་བཞེངས་གནང་ཡ་བྱས། གསུམ་པ་དེ་སླད་ཕྱིན་གྱི་ད་ཡང་སྲིད་རྩད་འཚོལ་བྱས་ཀྱི་ལས་ཀ་དེ་ཚོ་གྲ་སྒྲིག་བྱས་འདི་ཚོ་གསུམ་དེ་ད་སྤྱིར་བཏང་གི་དུས་རྒྱལ་བ་ན་རིམ་སྐུ་མྱ་ངན་ལས་འདས་ཚར་བའི་རྗེས་དེ་ག་རང་ལ་དེ་ལ་ནི་ད་ལས་དོན་བསྒྲུབ་དགོས་ཀྱི་གནས་ཚུལ་གལ་ཆེན་པོ་གསུམ་ཅིག་ཆགས་བསྡད་རོ། འདི་ཡི་ཆེད་དུ་གོས་སུ་རྒྱལ་བ་རིན་པོ་ཆེ་ཡི་དགོངས་རྫོགས་མཆོད་འབུལ་བྱས། དེ་ག་ནང་བཞིན་གྱི་གསེར་གདུང་བཞེངས། དེ་ག་ནང་བཞིན་གྱི་ད་སླད་ཕྱིན་གྱི་ཡང་སྲིད་དང་འབྲེལ་བའི་གནད་དོན་ཐོག་ལ་གྲ་སྒྲིག་བྱས་ཀྱི་དེ་ཚོ་ཚགས་ཚུད་པོ་ལེགས་ཤོས་ཅིག་གནང་འདུག་ད་དེ་ཚོའི་གྲས་ད་གནང་དང་དགོས་དང་དགོས་ཀྱི་རོ་བ་རེད་གནང་རྗེས་རེད་དཔེར་བྱས་ན་གསེར་རེད། གདུང་བཞེངས་ཡས་ལ་ཆ་བཞག་ན་ཐོག་མའི་ཆར་ལ་བཀའ་བློན་བླ་མ་དགེ་འདུན་ཆོས་དར་ཞུ་མཁན་ཅིག་ཡོད་རེད་ཨུ་ལྷན་གྱི་ཁོང་རང་བྱས་བཞག་དེ་ཡི་རྗེས་ལ་ནི་དགེ་འདུན་ཆོས་དར་ལགས་གཤེགས་རྗེས་ནི་བཀའ་བློན་ཁྲི་སྨོན་རང་གིས་ཅིག་ཐུགས་འགན་ལོ་ཤས་བཞག་བྱས་ཙང་ད་བཀའ་བློན་ཁྲི་སྨོན་དེ་སྐབས་དེ་དུས་ཀྱི་བཀའ་བློན་ནང་ནས་ད་མཚན་སྙན་གྲགས་དང་ད་བསླབ་པ་བགྲེས་ཤོས་དང་ཤུགས་ཆེ་ཤོས་དེ་ཡིན། རེད་དེ་བྱས་ན་ཁོང་རང་རང་གི་དམིགས་བསལ་གྱི་ཐུགས་འགན་ལེགས་བཞེས་བྱེད་དགོས་སུ་ཁོ་གནད་འགག་གལ་ཆེན་པོ་བརྩིས་པའི་སྐད་ཅིག་གཅིག་གར་སོང་ན་ཚོད་འཛུགས་ལོ་རྒྱུས་ཤིག་ཆགས་བསྡད་ཡོད་རོ། རེད་རེད་རེད། ནའོ་ལང། བྱས་ཙང་ཏག་ཏག་ནི་གསེར་གདུང་ཆེན་མོ་དེ་བཞེངས་པའི་སྐོར་ལ་ཡིན་ནའི་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་འབྲེལ་ཡོད་ཀྱི་གནས་ཚུལ་ཐུང་ཐུང་ཅིག་ངོ་སྤྲོད་གནང་པ་ཅིག་ཡོད། ད་དེ་ནས་རྒྱལ་བ་རིན་པོ་ཆེ་སྐུ་གདུང་རིན་པོ་ཆེ་ཡིད་བཞིན་དབང་གི་རྒྱལ་པོ་བཞུགས་སུ་གསོལ་ཞུས་གསེར་གདུང་ད་འདིར་གསེར་གདུང་གི་ལས་དོན་ཅུང་དེ་བཞེངས་གནང་གི་ཡོད་རེད། དེ་གསར་བཞེངས་གནང་མཁན་དེ་དོ་དམ་དེ་བཀའ་བློན་ཁྲི་སྨོན་རེད། མཁན་དྲུང་རམ་པ་རེད། རྩིས་དཔོན་ཁྲོ་དགའ་བོ་རེད། ལས་བྱེད་ཀྱི་བསྐོ་བཞག་མཛད་དེ་ཨ་ནི་གཙུག་ལག་ཁང་ད་ག་སོར་བརྟག་དཔྱད་བྱས་ནས་པས་གང་མི་མཛད་གི་ཡང་དེ་འདྲ་ཆོག་ཆོག་བྱུང་ཡོད་རེད། རྒྱལ་བ་ལྔ་པའི་གསེར་གདུང་འཛམ་གླིང་རྒྱན་གཅིག་ལས་ཐོག་གི་རྩེ་ནང་གཅིག་གི་ཐོ་བཅུ་ཐམ་པའི་ཁྱད་ཡོད་རེད་ཇི་འདྲའི་ཅིག་ནི་ཟོག་ནང་བསྟུན་དེ་ལ་དགེ་ལེགས་འདོད་འཇོ་ཟེར་བྱས་ནི་ད་སྐད་གྲགས་ཡོད་རེད་པས་རྩེ་ཕོ་བྲང་ནང་ལ་གསེར་གདུང་བརྒྱད་ཡོད་རེད་བརྒྱད་པོའི་ནང་གི་ཡག་ཤོས་དེ་རེད་ད་ནང་བར་དུ་རྩེ་ཕོ་བྲང་ནང་ལ་རྒྱལ་བའི་སྐུ་གདུང་བརྒྱད་ཡོད་རེད་རྒྱལ་བའི་སྐུ་གདུང་ཁྱོན་འདི་དགོས་ཀྱི་རེད་པ་རྒྱལ་བ་བཅུ་གསུམ་སོང་ཙང་སྐུ་གདུང་བཅུ་གསུམ་དགོས་ཀྱི་རེད་པ་སྐུ་གདུང་བཅུ་གསུམ་དགོས་ས་ནས་བརྒྱད་རྩེ་ཕོ་བྲང་ནང་ལ་བཞུགས་ཡོད་རེད།

ཕྱི་ཕྱོགས་ཀྱི་མི་སྣ་བོད་ནང་ལོགས་འཛུལ་ཡག་ལ་དོགས་ཟོན་ར་ཅིག་གནང་ཡག་ཡིན་ནའི་འདིའི་གོང་ནས་ཡིན་པ་ཡིན་ན་དབྱིན་ཇི་དང་ནི་རྒྱ་ནག་གི་དམག་གི་ཐོག་ནས་དཀའ་ངལ་མང་པོ་ཅིག་གི་བྱུང་བསྡད་ཡོད་ཙང་འདི་འདྲའི་གི་དོགས་ཟོན་གི་ཐོག་ནས་ཡིན་གྱི་རེད་པ་ད་ཡིན་ནའི་ཡང་སྐབས་དེ་དུས་ནི་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་ད་འཐུས་མི་ཆགས་ཀྱི་ཡོད་ས་རེད་ཧོང་མོ་སུང་ཟེར་དེ་བོད་ལ་ནི་ཡང་འཛུལ་ཡོང་ཡག་འདིས་ཡང་རྒྱལ་བ་རིན་པོ་ཆེ་གི་དགོངས་རྫོགས། ཀྱི་མཆོད་འབུལ་མྱ་ངན་འདིའི་ཁ་ལ་གཡར་བྱས་འཛུལ་བ་ཅིག་ལ་ཡང་ངོས་འཛིན་ཞུ་གི་ཡོད་རེད་པ་ད་ལྟ་བྱས་པ་ཡིན་ན། སྔར་བས་སྒྲོལ་དཀར་ལགས་ད་ལྟའི་དེ་ག་རང་ཆགས་བསྡད་ཀྱི་འདུག་ཨ། རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི་འཚོ་ཞིང་གཞེས་པའི་སྐབས་སུ། སྔོན་མའི་གི་རྒྱ་ནག་མན་ཇུས་བོད་ལ་བཙན་འཛུལ་བྱས་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོ་ལ་རྒྱ་ནག་མན་ཇུ་ཁོ་རང་འཐོར་ཞིག་ཕྱིན་པ་དང་དེ་ག་ནང་བཞིན་གྱི་ལྷ་སར་ཡོད་པའི་མན་ཇུའི་དཔོན་དམག་ཚང་མ་ཕྱིར་ཕུད་ལུགས་བྱས་རྗེས་ཨ་ནི་སྐབས་དེ་དུས་ང་ཚོས་ཀྱི་སླད་ཕྱིན་ཆད་བོད་དང་རྒྱ་གཉིས་ཀྱི་མན་ཇུའི་དུས་སྐབས་ཀྱི་མཆོད་ཡོན་གྱི་འབྲེལ་བ་དེ་མཚམས་བཞག་པ་ཡིན་ཟེར་རྒྱལ་བ་རིན་པོ་ཆེས་ཡོངས་གྲགས་ཁྱབ་བསྒྲགས་ཅིག་གནང་རོགས། དེ་ནས་བྱས་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་པར་དོན་དག་ང་ཚོས་ཞུས་དལ་གྱིས་ཧོང་མོ་བོད་ལ་མ་ལས་བར་དུ་རྒྱ་ནག་གི་མཐོ་རིམ་གྱི་མི་སྣ་གཞུང་འབྲེལ་གྱི་ཐོག་ནས་བོད་ལ་སླེབས་ཟེར་ཏེ་རྐང་གཅིག་བྱུང་ཡོད་མ་རེད། ད་ཞི་བའི་གྱི་ཚོང་པ་སོ་ད་གཅིག་གཉིས་དེ་འདྲ་དང་དེ་ག་ནང་བཞིན་གྱི་ད་གཞུང་འབྲེལ་མ་ཡིན་པའི་གྱི་ངོ་བོའི་ཐོག་ནས་ད་སླེབས་རྒྱུ་དེ་འདྲ་ཨ་ནི་ལིའུ་མན་ཆིང་ཟེར་སོ་ད་དང་ཨོ་དེ་འདྲས་གྱི་རིགས་དེ་ག་ནང་བཞིན་གྱི་ཚོང་རིགས་སོ་ད་དེ་འདྲ་དང་དེ་འདྲས་གཅིག་གཉིས་ཅིག་ད་སླེབས་ཡོད་ཆོག་གི་རེད་ལིའུ་མན་ཆིང་སླེབས་རེད་དེ་མ་ཡིན་པའི་གྱི་གཞུང་འབྲེལ་གྱི་མིང་ཐོག་ནས་མཐོ་རིམ་གྱི་ད་མི་སྣ་བོད་ལ་རྐང་གཅིག་སླེབས་ཡོད་མ་རེད་ལ་རྒྱལ་བ་རིན་པོ་ཆེ་གྱི་དགོངས་གཞིའི་ནང་ལ་དུས་སྐབས་དེའི་སྐབས་སུ་ཡག་ཅིག་བོད་དང་རྒྱ་ཡི་གནད་དོན་དེ་ཐག་གཅོད་གསལ་བོ་ཞིག་མ་བྱུང་བར་དུ་དེ་འདྲ་ཞིག་བཏང་གནང་ཡག་ལུགས་ཀྱི་ཅིག་དགོངས་གཞི་ཡང་ཡོད་ས་མ་རེད་བྱས་ཙང་ག་རེ་ད་གནད་དོན་ག་རེ་ལྷག་བསྡད་ཡོད་རེད་ཟེར་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་སོ་གཉིས་དེ་ཚོ་ལ་མཚོ་སྔོན་དང་བོད་ཀྱི་བར་ལ་ད་མཚོ་སྔོན་ཞིང་ཆེན་མཱ་པུ་ཧྥང་གི་མངའ་འོག་གི་མཚོ་སྔོན་ཞིང་ཆེན་གྱི་དམག་ཤུགས་དེ་གིས་བོད་ལ་གཅིག་བཙན་འཛུལ་ཟེར་ན་དེ་འདྲའི་གི་དམག་འཁྲུག་གཅིག་ལྷག་རེད་དེ་ག་ནང་བཞིན་གྱི་སི་ཁྲོན་ལ་ནང་ད་ལིའུ་ཁཱན་གྱི་དུས་ཚོད་ཀྱི་བོད་ལ་ཡ་གཅིག་བཙན་འཛུལ་དང་བོད་དང་བར་ལ་དམག་འཁྲུག་གཅིག་ལྷག་རྗེས་གངས་ཅན་བོད་ཀྱི་ས་ཆ་མང་པོ་གཅིག་ཁོ་ཚོས་གིས་ཟིམ་བྱས་བསྡད་ཡོད་རེད་དེ་ཙང་འདིའི་གི་གནད་དོན་དེ་ཛ་དྲག་ཆེ་ཤོས་ཅིག་ལ་ང་ཚོས་བརྩི་ཡི་བསྡད་ཡོད་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅོ་བརྒྱད་ནས་བྱས་རྗེས་ལྔ་བཅུ་བར་དུ་བོད་ག་རེ་ཟེར་ན་རྒྱ་ནག་རེད་ད་རྒྱ་མིའི་ད་གུང་ཁྲན་ཏང་གིས་བོད་ལ་དྲག་གནོན་མ་བྱས་བར་དུ་ཧང་སངས་ཀྱི་དེ་པའི་ཛ་དྲག་ཆེ་ཆེན་པོ་ཆགས་བསྡད་ཡོད་དེ་ལྟ

མཐའ་མཚམས་ཀྱི་གནད་དོན་དང་དམག་འཁྲུག་གི་གནད་དོན་མཚམས་མ་ཆད་བར་དུ་རྒྱ་ནག་གི་མཐོ་རིམ་མི་སྣ་བོད་ལ་ཡག་ཅིག་བཏང་གནང་ཡས་མིན་པ་དེ་རྒྱལ་བ་རིན་པོ་ཆེ་གྱིས་གོ་ཤེས་པ་ཞིག་དང་རྒྱ་དང་བོད་གཉིས་ཀྱི་མཐའ་མཚམས་དང་དམག་མཚམས་ཀྱི་གནད་དོན་ཐོག་ལ་ཞི་འགྲིག་བྱེད་པའི་སྐབས་སུ་སིམ་ལའི་ཆིངས་ཡིག་གི་ཆ་རྐྱེན་གཞིར་བཟུང་དབྱིན་ཇི་བར་ཞུགས་བྱེད་དགོས་དེ་ད་ང་ཚོས་ཀྱི་རྩ་དོན་ལུ་ཅིག་ཟིམ་བསྡད་ཡོད་རེད། འདིས་ཀྱི་རྩ་དོན་འདི་ད་ཅིག་ཕན་གནོད་ལུ་ཅིག་ག་རེ་འགྱུར་མིན་ལ་མ་ལྟོས་པའི་དུས་སྐབས་འདིའི་སྐབས་སུ་དེ་འདྲས་ཀྱི་རྩ་དོན་ཞིག་ཟིན་བསྡད་ཡོད་དུས་སྐབས་སུ

འབྲུག་པ་ལོ་ཕྱག་དང་ལ་དྭགས་ལོ་ཕྱག་ཟེར་ཅིག་ཡོང་སྡོད་ལུགས་ཡོད་རེད་བ་དེ་མིན་ཚོ་དེ་ལས་སྤྲུལ་བའི་ཕྱི་རྒྱལ་གྱི་གཞུང་ཚབ་དེ་འདྲ་བོད་ལ་འཛུལ་བ་རྐང་གཅིག་ཡོད་མ་རེད་ལ་རྒྱ་དཀར་ནག་གཉིས་ཀྱི་སྐུ་ཚབ་བོད་ལ་བསྡད་པ་ཡང་རྐང་གཅིག་ཡོད་མ་རེད་བྱས་ཙང་གནས་བབ་འདི་འདྲའི་འོག་ནས་ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་པ་དང་རྒྱ་ནག་གི་གོ་མིན་ཏང་གི་ངོས་ནས་ད་ཉིན་མཚན་དུས་དྲུག་ཏུ་ང་ཚོའི་དཔེ་ལ་ཅིག་ཡོང་ང་ཞུ་མི་གཉིད་ལ་ཞུགས་ཀྱང་བསམ་རྒྱུ་བྱེའུ་ཟེར་ཞིག་དེ་ནང་ད་ཁོ་ཚོས་ཀྱི་ག་དུས་ཡིན་ནའང་ད་བོད་ལ་ཅིག་སུན་ཀྲུང་ཧྲན་གྱི་མི་རིགས་ལྔ་ལ་ཡི་གི་བཙན་འཛིན་བྱས་པ་ཁོ་ཚོའི་ལངས་ཕྱོགས་ཞིག་འདི་མུ་མཐུད་ཅིག་ལག་ལེན་དེ་ལ་བཅང་བྱས་ཤིག་གི་ཤུགས་ལུ་ཞེའུ་རྒྱབ་ཅིག་ད་དེ་ཤུགས་ཐེབས་ཡས་ལ་ཁོ་ཚོས་ཀྱི་ཐབས་ཤེས་ལུ་ཡོད་དགུ་རྩལ་སྤྲུགས་བྱེད་ཀྱི་འདུག་ག་ཡོད་དགུ་རྩལ་སྤྲུགས་བྱེད་པའི་ཀྱི་དུས་སྐབས་དེའི་སྐབས་སུ་དེ་ད་གོ་སྐབས་ཅིག་ག་རེ་རག་ཟེར་ན་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་པ་དང། ཨ་ནི་ཁོ་ཚོའི་ངོས་ནས་བོད་ནང་ལ་མྱ་ངན་དགོངས་རྫོགས་མཆོད་འབུལ་བྱེད་མཁན་གྱི་མི་སྣ་འདིས་ཀྱི་མིང་ཐོག་ནས་བོད་ནང་ལ་ཅིག་འབྲེལ་བ་བཙུགས་ཡས་དང་བོད་ཀྱི་གནས་ཚུལ་ལ་རྒྱུས་ལོན་བྱེད་ཡས་དེ་འདྲས་ཀྱི་ཆེད་དུ་ཧོང་མུ་སུང་ལ་ཉེས་ཀྱི་སྐུ་ཚབ་དེ་བཏང་ཡོད་ར་དེ་ལྟ་ཡིན་ཡིན་པ་དེ་ཁོ་རང་ཚོས་ཀྱི་གསང་བའི་ཡིག་ཆ་ཟེར་ན་འདྲ་སྐབས་དེ་དུས་ཁོ་ཚོས་ཀྱི་ནང་ཁུལ་གྱི་འཆར་གཞི་དེ་ད་ལྟ་ང་ཚོ་ལ་ཡིག་ཆ་དེ་ཚོ་མཐོང་ཡོང་དུས་སྐབས་སུ་གཞི་ནས་ཡིན་པ་ཧ་གོ་འགྲོ་གི་འདུག་བ་ཡིན་ན་ང་ཚོའི་ངོས་ནས་དུས་སྐབས་དེའི་སྐབས་སུ་ཐོག་མའི་ཆར་ལ་བཀའ་ཤག་གི་ངོས་ནས་བཀའ་ཤག་བཀའ་ཤག་གི་ངོས་ནས་ཧོང་མོ་སུང་བོད་ལ་ཡ་ཡོང་ཡས་དེ་བཀའ་ཤག་སྒོ་ཞེ་ནང་ལུགས་བྱས་རྗེས་ད་ཡིན་པ་ན་གདན་སའི་གི་ཐོག་ནས་བོད་ལྗོངས་ཚོགས་འདུ་ཆེན་མོ་ཚོགས་ཚོགས་འདུ་ཆེན་མོ་ལབ་མཁན་འདིའི་ནང་ལ་གདན་སའི་གི་འཐུས་མི་ཤུགས་ཆེན་པོ་ཞེ་པོ་ཡོད་རེད་ཁོ་ཚོས་གི་ད་ཤུགས་རྐྱེན་ལོས་ཤིག་ལ་འོག་ལ་འགྲོ་གི་རེད་བོད་ལྗོངས་ཚོགས་འདུ་ཆེན་མོ་དེ་བར་སྐབས་གཅིག་ནས་གདན་སའི་གི་གདན་འཐུས་དང་མཁན་འཐུས་ལབ་མཁན་མཁན་པོའི་འཐུས་མི་དང་གདན་ས་ཁོ་རང་གི་དགོན་པ་སོ་སོའི་གི་འཐུས་མི་དེ་འདྲ་ཡོད་རེད་བ་འོ་དེའི་གི་ཤུགས་རྐྱེན་གྱི་འོག་ལ་འགྲོ་གི་རེད་གངས་ཅན་བོད་ལྗོངས་ཚོགས་འདུ་ལ་ཉན་ཏེ། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་པ་དེ་ཕྱི་ཡས་གཅིག་གི་དེའི་གོང་ལ་སྤྱིར་བཏང་ད་བོད་ལྗོངས་ཚོགས་འདུ་ཡོད་རེད་དེ་བཅུ་གསུམ་པ་མྱ་ངན་ལས་འདས་རྗེས་བོད་ལྗོངས་ཚོགས་འདུ་ལབ་མཁན་དེ་གལ་ཆེའི་གི་གནད་དོན་དཔེར་ན་རེ་རྒྱལ་བ་རིན་པོ་ཆེ་ངོས་འཛིན་ཞུ་ཡས་དང་ཁྲི་གསོལ་ཡིན་ན་རེད་དེ་འདྲ་དེ་གལ་ཆེའི་གི་ས་མཚམས་དང་འབྲེལ་བའི་གནད་དོན་དེ་ཚོ་ལ་ཨ་ནི་བོད་ལྗོངས་ཚོགས་འདུ་ཆེན་མོ་ལབ་མཁན་དེའི་གི་ཚོགས་ཀྱི་དེའི་ཐག་གཅོད་བྱེད་ཀྱི་ཡོད་རེད། བྱས་ཙང་ད་བོད་ལྗོངས་ཚོགས་འདུ་ཆེན་མོའི་ནང་ལ་གཅིག་ཐག་གཅོད་ལོས་བྱེད་དུས་སྐབས་སུ་གདན་སའི་གི་འཐུས་མི་དང་དེ་ཚོའི་གི་སེར་མོ་བའི་ཤུགས་རྐྱེན་འོག་ལ་རྒྱལ་བ་རིན་པོ་ཆེའི་དགོངས་རྫོགས་མཆོད་འབུལ་བྱེད་མཁན་མ་བཏང་ན་འགྲིག་གི་མ་རེད་དེ་འདྲས་ཀྱི་གསུངས་གནང་བྱས་ད་ཧོང་མོ་སུང་བོད་ལ་ཡ་བཏང་ཡས་ཀྱི་ཐག་ལོ་ཆོད་རེད་བ། བྱས་ཙང་ད་གདན་སའི་གི་ག་རེ་བྱས་འདི་བཏང་ཡོད་ས་རེད་ཟེར་ན་ད་བར་སྐབས་གཅིག་ནས་ང་ཚོའི་གདན་ས་དེ་ཚོའི་ཁག་ནང་ལ་སྔོན་མའི་གི་མན་ཇུ་དང་ཉིན་མོ་བའི་དུས་སྐབས་མཆོད་ཡོན་གྱི་འབྲེལ་བ་ལབ་མཁན་གྱི་འདི་འདྲ་བྱས་རྗེས་བོད་ནང་ལ། ག་རེ་ཟེར་ན་བར་སྐབས་ཤིག་ནས་ཨ་ནེ་རྒྱ་མིས་བོད་ལ་མུ་མཐུད་ཀྱི་དབང་ཆ་རྒྱུན་གནས་བྱེད་དང་གཏན་འཇགས་ཡོང་བའི་ཆེད་དུ་མཐོ་རིམ་གྱི་བླ་དཔོན་མང་པོ་ཞིག་མཆོད་ཡོན་གྱི་མིང་ཐོག་ནས་ཁ་འབྱེད་བརྡ་རྙེད་བཏགས། དེ་ག་ནང་བཞིན་གྱི་གདན་ས་ཁག་གི་ནང་ལ་དེ་འདྲ་སྐབས་དེ་དུས་ཀྱི་དགའ་ལྡན་ཕོ་བྲང་གི་དབང་སྒྱུར་གྱི་འོག་ལ་མེད་ཀྱོག་གི་བོད་ཀྱི་ས་ཆ་མང་པོ་ཞིག་ཁོ་རང་བོད་ཤར་ཕྱོགས་ངོས་ཀྱི་ས་ཆ་དེ་ཚོ་ནས་ནི་གདན་སའི་ནང་ལ་ཆོས་སློབ་གཉེར་བྱེད་མཁན་མང་པོ་ཡོད། ཨ་ནི་དེ་ཚོའི་རིགས་མཁན་པོ་ཆགས་ཀྱོག་དང་དེ་ག་ནང་བཞིན་གྱི་ཕྱག་མཛོད་རིགས་དང་མཁན་པོའི་དེ་ཚོའི་གྲས་ཀྱི་ཁོ་རང་ཚོའི་གི་མེད་དེ་ཁྲིམས་དང་དེ་བཞིན་འདིའི་མངའ་ཁོངས་དེ་གུང་མི་ཏང་གི་ཡང་མིན་ན་ལི་ཁོན་གྱི་མངའ་ཁོངས་དང་ཡང་མིན་ན་མ་ཕུའི་མངའ་ཁོངས་ཡོད་འདུག་གཞུང་གི་ཆབ་སྲིད་ཀྱི་ལངས་ཕྱོགས་ཟེར་ན་འདྲ་གཞུང་གི་ཆབ་སྲིད་ཀྱི་ས་གདན་དེ་ལ་དེ་ག་ཙམ་བསམ་བློ་བཏང། ཕལ་གྱི་སྐབས་ཐོག་དེའི་གདན་ས་དེ་ལ་ནི་འགྱེད་ག་ཚོད་རག་གི་འདུག་འབུལ་བ་ག་ཚོད་རག་གི་འདུག་དེའི་གི་ཁེ་ཕན་དང་འདི་ཚོ་ལ་ཤུགས་ཆེ་བོ་བསམ་བློ་ཅིག་བཏང་རྗེས་ཧོང་མོ་སུང་བོད་ལ་ཡ་གཏོང་བའི་དེའི་ཐོག་ལ། དེ་ཚོས་གི་ཐག་གཅོད་ཟེར་ན་འདྲ་དམིགས་ཡུལ་འདི་འདྲ་ཅིག་རེད་འདུག་བ། ད་དེ་ལྟ་བུ་ཅིག་ཧོང་མོ་སུང་མར་ནས་ཡ་ཡོང་བ་ནི་འབུལ་བ་ག་འདྲ་ཕུལ་གྱི་རེད་ཟེར་ཏེ་ཁོ་གསང་བའི་གི་དེ་ཚོའི་གི་གྲ་སྒྲིག་བྱེད་ཀྱི་འདུག་བ། བྱས་ཙང་ད་ཧོང་མོ་སུང་ལབ་མཁན་འདི་ག་འདྲས་རེད་ཟེར་ན་རྒྱ་མིའི་གི་སྐུ་ཚབ་ཙམ་མ་རེད་ཧོང་མོ་སུང་ལབ་མཁན་འདི་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ནས་རྩ་དགུ་བར་དེ་ལ་དེ་འདྲ་གོང་མི་ཏང་གིས་ག་རེ་བཙུགས་ཡོད་རེད་ཟེར་ན་བོད་སོག་ལས་ཁུངས་ལབ་མཁན་འདི་བཙུགས་ཡོད་རེད། བོད་སོག་ལས་ཁུངས་ལབ་མཁན་འདི་གི་དམིགས་ཡུལ་དེ་ག་རེ་རེད་ཟེར་ན་བོད་དང་སོག་པོ་གཉིས་ཐོག་ལ་ཐག་གཅོད་བྱེད་མཁན་གྱི་ལས་ཁུངས་དེ་རྒྱ་ནག་དབུས་གཞུང་གི་ལས་ཁུངས་དེ་རེད་འདི་དབུས་གཞུང་གི་སྐབས་དེ་དུས་རྒྱ་ནག་གི་ནང་སྲིད་ལས་ཁུངས་ཟེར་མཁན་ཞིག་འདུག་དེའི་ཁྱབ་ཁོངས་འོག་ལ་ཡོད་ཀྱོག་ཅིག་རེད་འདུག་དེ་འདྲ་བྱས་ན་ང་ཚོས་གུང་ཁྲན་འཐབ་ཕྱོགས་གཅིག་གྱུར་པུའུ་དང་སྐབས་དེ་དུས་ཀྱི་བོད་སོག་ལས་ཁུངས་ཀྱི་ལས་ཀ་དེ་ཧ་ལམ་འདྲ་བོ་ལོ་ཞིག་རེད། ལོ་ལས་ཀ་དང་ལས་ཀའི་ངོ་བོ་དེ་གང་ག་འདྲ་པོ་ར་གཅིག་གི་ལས་ཀའི་ངོ་བོ་དེ་ཆགས་ཀྱི་ཡོད་ར་བ་ལོ། གཅིག་པ་ལོས་ཆགས་ཀྱི་འདུག་བྱས་ཙང་དེ་འདྲ་བཙུགས་ཡོང་དུས་སྐབས་སུ་བོད་སོག་ལས་ཁུངས་ཟེར་གི་དམིགས་ཡུལ་ཁོ་རང་བོད་དང་སོག་པོ་དེ་རྒྱ་ནག་མངའ་ཁོངས་འོག་ལ་རེད་ཞེས་ཁོ་རང་ཚོས་སྐབས་དེ་དུས་སྟངས་འཛིན་དེ་འདྲ་ཅིག་བྱེད་ཐུབ་ཀྱི་ཡོད་པ་མ་རེད་བོད་ལ་ཆ་བཞག་ན་ཁོ་ཚོས་ཁྱེད་ཆུ་དེ་ག་ནང་བཞིན་བོད་པའི་ངོས་ནས་ད་མངའ་ཁོངས་ཁོ་ཚོའི་འོག་ལ་རྒྱ་མིའི་འོག་ལ་ཡིན་ཟེར་རྩ་བ་ཉིད་ནས་ལབ་ཀྱི་ཡོད། ཡིན་ནའང་ཁོ་ཚོས་ཀྱི་སྲིད་ཇུས་འཛིན་སྟངས་ལུགས་དེ་ག་རེ་རེད་ཟེར་ན་བོད་དང་སོག་པོ་གཉིས་རྒྱ་མིའི་འོག་ལ་རེད། ཨ་ནི་བྱས་ཙང་དེ་གཉིས་ཀྱི་ལས་དོན་བྱེད་ཉན་གྱི་ལས་ཁུངས་མཐོ་ཤོས་དེ་ཨ་ནི་རྒྱ་ནག་ནང་སྲིད་ལས་ཁུངས་ཀྱི་འོག་ལ་ཡོད་རྒྱུ་གི་བོད་སོག་ལས་ཁུངས་ལབ་ཉན་དེ་ལོ་རེད། བྱས་ཙང་ཧོང་མོ་སུང་ལབ་ཉན་དེ་གཅིག་ནས་བོད་སོག་ལས་ཁུངས་ཀྱི་སྐབས་དེ་དུས་ཟེར་ཟིན་ན་འདྲ་ཁོངས་མི་ཟེར་ན་འདྲ་མཐོ་རིམ་གྱི་ལས་བྱེད་རེད། གཉིས་ནས་ཧོང་མོ་སུང་ལབ་ཉན་དེ་དམག་དཔོན་རེད། གསུམ་ནས་དེའི་སྔོན་ལ་ཧོང་མོ་སུང་ལ་ག་རེ་བྱེད་རྒྱུ་ཡོད་རེད་ཟེར་ན་ཁྲོན་དང་ཆིང་ཧའེ་ལ་ང་ཚོའི་མཚོ་སྔོན་དང་དེའི་རྒྱལ་རྒྱུད་དང་ཨ་ནི་ཤིན་ཅང་དང་དེའི་རྒྱལ་རྒྱུད་དེ་ཚོ་ལ་ཁོ་ཉམས་ཞིབ་དང་དེའི་ཐོག་ནས་རྟོག་ཞིབ་དང་རྒྱུས་ལོན་མང་པོ་བྱེད་མྱོང་ཉན་གྱི་མི་སྣ་ཅིག་རེད་འདུག་ཨ། ཁོ་གར་སོང་ན་ས་གནས་འདིའི་ཐོག་ལ་ཆ་རྒྱུས་ཡོད་པ་བཟོ་དགོས་དེ་གལ་ཆེན་པོ་ཞེ་བོ་རེད་ད་མིའི་གྲ་སྒྲིག་བཟོས། དེ་དང་དེ་འདྲའི་མི་དེ་སྐྱོན་བརྗེས་ཀྱི་ཐོག་ལ་ཡང་ན་ཁོ་རང་ཚོས་ཀྱི་གྲ་སྒྲིག་དང་དབྱེ་ཞིབ་མང་པོ་ཞེ་བོ་ཅིག་བྱས་རྗེས་ད་ཁོ་དེ་ནས་ཡར་བཏང་ཡོད་རེད། ལོངས་སྟོབས་ལགས་ད་ལྟ་གོང་ལ་གསུངས་སོང་ད་ཧོང་མོ་སུང་དེ་རྒྱབ་ལྗོངས་འདིའི་སྟབས་བདེ་པོ་ཅིག་གི་རེད་དམག་མིའི་ཡང་རྒྱབ་ལྗོངས་ཡོད་པ་ཅིག་རེད་ཤག་བོད་སོག་ལས་ཁུངས་ཀྱི་ཡང་ལས་འགན་འཁྱེར་ཡག་དེ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔའི་ལོ་ལ་གཞི་ནས་བོད་སོག་ལས་ཁུངས་ཀྱི་ད་འགན་འཛིན་གྱི་འགན་དེ་འཁྱེར་ཡོད་ས་རེད་འདིའི་སྔོན་ལ་ད་བོད་ལ་སླེབས་དུས་ཀ་ནས་བོད་སོག་ལས་ཁུངས་འགན་འཛིན་གྱི་མིང་དེ་ཡོད་ས་མ་རེད་པ། འགན་འཛིན་མ་རེད་བོད་སོག་ལས་ཁུངས་ཁོངས་མིའི་ཨུ་ཡོན་ལ་ཡོད་རོལ། དེ་འདྲས་ཀྱི་ཁོངས་མི་ཆགས་དེ་རོལ། ལོ། བོད་ནས་མར་ལོག་པའི་རྗེས་ལ་གཞི་ནས་བོད་སོག་ལས་ཁུངས་ཀྱི་འགན་འཛིན་དེ་ཆགས་འདུག་བྱས་ཙང་ཡང་མི་འདི་གནད་འགག་ཡོད་པའི་མི་སྣ་གཅིག་གི་ཡིན་པ་འདི་ད་འདིའི་ཐོག་ནས་དངོས་པོ་ཡོད་རེད་བསམ་པའི་སྐབས་དེ་དུས། བྱས་ཙང་དེ་ཡིན་དུས་ཀ་ནས་ཡང་ཏག་ཏག་ནི་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་དེ་ནས་ལས་ཨ་ནི་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་སྐུ་ཚབ་དང་བཅས་ད་རྒྱལ་བ་རིན་ཆེན་གྱི་དགོངས་རྫོགས་ཀྱི་མཆོད་འབུལ་ལ་བཅར་བ་དང་དེ་དང་མཉམ་དུ་ཨ་ནི་རྒྱ་གར་ནས་སྐབས་དེ་དུས་ད་རྒྱ་གར་དབྱིན་ཇིའི་གཞུང་གིས་ད་དུས་མི་མཇལ་ཆགས་ཀྱི་ཡོད་རེད་ལ་དེའི་སྐུ་ཚབ་དེ་ལས་ད་རིམ་པས་འདུག་སུ་འབྱོར་ཡོད་རེད་བྱས་ཙང་དེའི་འབྲེལ་ཡོད་ཀྱི་གནས་ཚུལ་ངོ་སྤྲོད་གནང་པ་བྱེད་ཀྱི་ཡོད། ཆུ་གླང་ཆིག་སྟོང་དགུ་བརྒྱ་བཅུ་གསུམ་ནས་བཟུང་བོད་ནང་མི་རྒྱུད་དཔོན་དམག་གཅིག་ཀྱང་མེད་ཀྱང། ཆུ་གླང་ནས་བཟུང་ནས་བོད་ཀྱི་ནང་ལ་ད་མི་རྒྱུད།

ད་འདིའི་སྒང་ལ། བཀའ་ཤག་དྲུང་རྩིས་ད་ལྷན་རྒྱས་མང་པོ་ཅིག་གནང་རེ་ས་ན་ནི་ད་འདི་གཙང་ནས་ཡོང་གི་མ་རེད་ད་ལྟ་ཕན་ལ། མན་ཇུ། སྐུ་ཚབ་རིམ་གྲོ་གཙང་ནས་ཡོག་མ་རེད་འདིའི་སྒང་ལ་ད་གོ་མིན་ཏང་རེད་གོ་མིན་ཏང་གི་སྐུ་ཚབ་གཙང་ནས་ཡོག་མ་རེད་གཙང་ནས་གཏོང་གི་མེད་ཟེར་སྒང་ལ། ཨ་ནི་མཆོད་འབུལ་ཞུ་ཉན་སོང་ཙང་ད་ཆོས་ཀྱི། འདི་ཞུ་ཉན་སོང་ཙང་ད་འདི་གཏོང་བ་འོས་ཟེར་རེ་ས་ཡང་འདི་འདྲའི་སྐད་ཆ་མང་པོ་ཞུ་ཨོ་ཨ་ད་དེ་ཀུ་ནི་ཤོག་ཅིག་ཤོག་པ་རེད་ད་ཁོང་ཚོ་གཏོང་རྒྱུ་བྱས་པ་རེད་གཏོང་རྒྱུ་བྱས་ནི་ཧོང་མོ་སུང་ཟེར་ཉན་དེ་ཡོང་པ་རེད་རྒྱ་དཔོན་ཧོང་མོ་སུང་ཟེར་ཉན་དེ་ཡོང་པའི་སྒང་ལ་རྩེ་ལ་ད་ཆུ་སྤྲིན་གི

ཐོག་ནས་བཀའ་མོལ་གནང་གི་ཡོད་ན་ནི་ཤིང་སྟག་སིམ་ལའི་ཆིངས་ཡིག་ལ་ཨ་ནི་འབྲེལ་བ་བྱས་ནས་བཀའ་མོལ་གནང་དགོས་རེད། མ་གཏོགས་ཀྱི་རྒྱ་བོད་གཉིས་དེ་ག་བཀའ་མོལ་གནང་ཡ་མེད་ཅེས་ནི་གསུངས་ཙང་ཨ་ནི་བཀའ་མོལ་མཇུག་སྐྱོང་ཞུ་ཉན་ཡིན་ཟེར་ནས་མི་གཅིག་བཞག་ཨ་ནི་ཝའི་ལིས་གཅིག་བཞག་པ་རེད་ད་ཁོང་ཚོས་ཕར་ཚུར་འདི་བཏང་ཡ་ཝའི་ལིས་ཞིག་བཞག་ནི་ཨ་ནི་འདི་ཝའི་ལིས་ཞིག་རེད་ཨ་ནི་བོད་པའི་སློབ་གྲྭ་སློབ་སྦྱོང་ན་ཨ་ནི་རྗེས་མ་བོད་གཞུང་ལ་འབུལ་གི་ཡིན་ཅེས་ཏའོ་མགོ་སྐོར་བ་དེ་འདྲས་སུ་བཏང་བ་རེད། བོད་གཞུང་གི་མེ་འབྲོག་ཁོངས་དང་པོ་དུ་རྩིས་ཁང་ནས་མི་བཞི་ནང་ཆེན་དམ་ཝའི་ལི་སི་སློབ་སྦྱོང་བྱེད་མཁན་གྱི་ད་རྩིས་ཕྲུག་གི་བདམས་པ་རེད། ད་ཁོང་ཚོས་ཝའི་ལི་སི་བསླབས་རྗེས་ཨ་ནི་ཝའི་ལི་སི་དེ་ང་ཚོ་གཞུང་ལ་རྩིས་འབུལ་བྱེད་ཕྱིན་མི་དབང་གོང་རིམ་དུ་བྱུང་བ་རེད་དེ། ཨ་ནི་ཁོས་གཙང་མ་བྱིན་པ་རེད། རྒྱ་མི་དེ་དང་པོ་འདུག་སེ་བཙུད་ནས་ད་ང་ཚོར་ཐི་གུ་ནི་ཤོ་ཆེ་ཤོས་ཅིག་ད་རྒྱལ་བ་རིན་པོ་ཆེ་དགོངས་པ་རྫོགས་པ་ད་ག་ཨ་ལི་ཉའི་ཐི་གུ་ནི་ཤོ་དང་པོ་དེ་འདི་བཏང་ཡོད་རེད། ད་འདི་དུ་དུས་མཚུངས་དེ་དབྱིན་ཇིས་ནམ་རྒྱང་ཕི་ནས་སུ་ཡང་དགོངས་རྫོགས་མཆོད་སྤྲིན་ཞུ་བར་ཡོང་ནས་རྫ་ས་རའི་བྷ་དུར། དེ་ནས་བཟུང་ཨ་ནེ་དབྱིན་ཇིའི་སྐུ་ཚབ་བྱས་ནས་དགེ་ཞུས། དགེ་ཞུས་ནི་བདེ་སྐྱིད་གླིང་ག། སྐུ་ཚབ་བཙུགས་པ་རེད། ད་འདི་ཆིངས་ཡིག་དོན་ཟེར་བ་རེད། རྒྱ་མིས་སྐུ་ཚབ་བཙུགས་ན་ང་ཚོས་ང་ཚོ་ལ་དབང་ཆ་ཡོད། ཨ་ནེ་ཝའི་ལིས་ཡང་བཞག་པ་རེད་ཁོང་ཚོས། བྱས་ནས་ཆིངས་ཡིག་གི་འབྲུ་དོན་ལྟར་བྱེད་དགོས་པ་རེད་རྒྱ་མིའི་དབང་ཆ་ག་རེ་ཡོད་པ་དེ། དབྱིན་ཇི་ལ་གནང་ཡག་དེ་སོང་ཙང་ཨ་ནེ་ཆིངས་ཡིག་ལ་ཁག་བཞག་ནས་ད་ང་ཚོ་ཐེ་བོ་ནི་ཤོག་གཉིས་ཤོར་ཚར་རེད་ད་ག་གཅིག་ལ་རྒྱ་མིའི་དེ་ཤོར་རེད་གཅིག་ལ་དེ་ཤོར་ད་འདི་ཡིན་ནའི་འདི་སུ་ལ་མིང་འདི། མི་ཤན་གྱི་མིང་མ་གཏོགས་ཡོད། མི་ཤན་གྱི་དོན་གཅོད་ཀྱི་མིང་མ་གཏོགས་ཡོད་མ་རེད། འདིའི་མིང་ཡོད་མ་རེད། ཨམ་བེ་སི་ཟེར་མཁན་རབས་འདྲ་ཀང་སུ་ལེར་ཟེར་མཁན་རབས་འདྲ། འདི་འདྲའི་མིང་གཙང་ཡོད་མ་རེད། མི་ཤན་གྱི་མིང་ཅིག་ཡོད་དོན་གཅོད་ཀྱི་མིང་ཁོ་རང་ཚོ་ནང་ཁུལ་ག་རེ་བརྩི་གི་ཡོད་ན་ནི་གང་ཤེས། ང་ཚོས་བཀའ་གནང་དུས་དོན་གཅོད་ཀྱི་རང་མིང་ཁོ་རང་བྱས་ནི། འོ་ད་འདུག་སེ་བཞག་ནི། རྒྱལ་བ་རིན་པོ་ཆེ་དགོངས་པ་རྫོགས་ནི། ཨ་ལེ་ཉེས་སྐྱོན་དང་པོ་དེ་འདི་ཉིད་གཉིས་བྱུང་ཡོད་རེད། ད་ཡང་ཁོ་ཚོ་ཡར་ཡོང་དུས་ཕུལ་ཡོད་རེད་པ། ཚང་མ་རྟགས་མ་རེ་རེ་ཕུལ། རྒྱལ་པོ་ཇི་ལྟར་ལས་རྟགས་མ་ཕུལ། དེ་བྱས་ཙང་ད་ཁོང་ཚོ་འགྲོ་ཁ་ལ་མ་བདེ། ད་ག་རེ་བྱས་དགའ་དོ། ཚོགས་འདུ་ཚོགས་པ་རེད། ཚོགས་འདུ་ཚོགས་ཨ་ནི་བཀའ་ཤག་དང་དྲུང་རྩིས་བརྒྱད་དང་བཀའ་མོལ་གནང་ནས། ད་ཡ་མ་བྱས་ཡོག་མ་རེད་རྟགས་མ་རེ་རེ་གནང་བཞིན་གི་མ་རེད། ཚུགས་ལས་མིང་མ་བཏགས་ཅིག་དེ་འདྲས་རྟགས་མ་ཅིག་ཕུལ་མ་གཏོགས་ཅིག་ཁྱོད་རང་གོ་ས་འདི་ཡིན་ན་ཁ་གསལ་ནས་ཡོག་མ་རེད།

ལྷག་པར་དུ་ང་ཚོས་ཡིག་ཆ་ཁ་ཤས་ལ་སྐུ་ཚབ་ཡར་ཅིག་བཏང་རོགས་གནང་ཟེར་གསུངས་རེད་ཨ་ནི་དེ་མ་ནས་ཡར་ཁོ་ཚོས་ཧོང་མོ་སུང་བཏང་ཡོད་རེད་ཨ་ནི་རྒྱལ་བ་རིན་པོ་ཆེ་ནས་ག་རེ་ཟེར་ན་གྲོངས་པ་ཡིན་པ་སོང་ཙང་ད་དགོངས་རྫོགས་མཆོད་འབུལ་གྱི་མིང་ཐོག་ནས་ཡོང་རེད་ཟེར་གི་ད་ཤན་ཁ་བས་ཀི། སྐུ་ཚེའི་ལོ་རྒྱུས་ནང་དེ་འདྲས་གསལ་བསྡད་འདུག་བྱས་ཙང་ད་དོན་དངོས་ཐོག་ང་ཚོས་ཧོང་མོ་སུང་དེ་སྐུ་ཕྲེང་བཅུ་གསུམ་པས་ཀི་སྐུ་དུས་ལ་མ་ནས་ཡར་ཡོང་གི་ཡོད་པ་རེད་ཡང་ན་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་རྗེས་དགོངས་རྫོགས་མཆོད་འབུལ་ཀི་མིང་ཐོག་ནས་ཡོང་གི་ཡོད་རེད་ཟེར་དེའི་ཐོག་ལ་ང་ཚོས་ཀི་ཡིག་ཆའི་ཐོག་དེ་ཚོ་ལ་ག་རེ་ཟེར་ན་ཅིག་ཁ་གསལ་པོ་མེད་པ་དང་འབྲེལ་གྱིས་བཤད་བཤད་ཕྱོགས་སོ་སོར་བྱུང་བ་རེད། ད་དངོས་གནས་བྱས་ན་རྒྱ་ནག་ཁོ་རང་ཚོའི་ཡིག་ཆ་དང་སྐབས་དེ་དུས་རྒྱ་ནག་ཁོ་རང་ཚོའི་དམིགས་ཡུལ་དེ་ག་རེ་རེད་ཟེར་ན་ཧོང་མོ་སུང་དེ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་པ་དང་བཏང་ཡག་ཁོ་རང་ཚོས་ཐག་བཅད་འདུག་ཨ། ད་དེ་འདྲ་ཡོད་ཀི་དམིགས་ཡུལ་དེ་ག་རེ་རེད་ཟེར་ན་ཧོང་མོ་སུང་ཡར་ལྷ་ས་ལ་འབྱོར་རྗེས་ལས་ཀ་དོན་དག་གཉིས་བཤད་དགོས་པ་རེད་གཅིག་ག་རེ་ཟེར་ན་མཐའ་མཚམས་ཀྱི་གནད་དོན་ད་སྐབས་དེ་དུས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅོ་བརྒྱད་ནས་བྱས་རྗེས་ད་བོད་དང་རྒྱ་ནག་བར་ལ་དམག་འཁྲུག་བྱུང་རེད་སུམ་ཅུ་སོ་གཅིག་སོ་གཉིས་དེ་ཚོ་ལ་དམག་འཁྲུག་བྱུང་རེད་བྱས་ཙང་འདི་དུས་གནས་བབ་དེ་འདྲས་སུ་ནས་བོད་ཤར་ཕྱོགས་ཀྱི་ཁམས་རྒྱལ་རྒྱུད་ཀྱི་གནས་བབ་དེ་ལྷིང་འཇགས་ཁྱོན་ནས་ཡོད་མ་རེད་པ་ད་དེ་ང་ཚོས་ཀྱིས་ཉེན་ཁ་ཆེན་པོ་དང་དེ་གཏན་འཇགས་བཟོ་ཡག་དེ་གལ་ཆེ་བོ་བརྩི་གི་ཡོད་རེད་བྱས་ཙང་འདི་ཡི་གི་གནད་དོན་དེ་ང་ཚོའི་ངོས་ནས་ཧོང་མོ་སུང་ཡར་སླེབས་ན་འདི་ཐག་ཆོད་གི་རེད་བསམ་གི་ཡོད་རེད་དེ་ཧོང་མོ་སུང་ཡར་སླེབས་རྗེས་དགོངས་རྫོགས་མཆོད་འབུལ་གྱི་སྔོན་ལ་བོད་དང་རྒྱ་ནག་གི་གནས་བབ་ལ་བསྙད་དེ་ཆིག་སྟོང་བདུན་བརྒྱ་དགུ་བཅུའི་གཡས་གཡོན་གྱི་སྐད་ཆ་དེ་ཚོ་བཤད་དེ་གི་ཡོད་པ་བྱས་ཙང་འདི་ག་རང་ནས་ཧོང་མོ་སུང་བོད་ལ་ཡར་བཏང་ཡས་དེ་དམིགས་ཡུལ་དེ་ཨམ་བན་གྱི་གནས་བབ་སླར་གསོ་བྱེད་ཡས་དང་མན་ཇུའི་དུས་སྐབས་ཀྱི་སྐབས་ཀྱི་བོད་དང་རྒྱ་ནག་གི་གནས་བབ་དེ་སླར་གསོ་བྱེད་ཡས་ཀྱི་དམིགས་ཡུལ་དེ་བཅངས་ཡོད་པ་དེ་ད་གསལ་པོ་ཞེ་བོ་ཅིག་ཆགས་ཡོད་ལ། གང་ཅི་དམིགས་ཡུལ་གཙོ་བོ་དེ་དེ་འདྲ་གོང་དུ་ཞུས་པའི་དམིགས་ཡུལ་དེ་འཁྱེར་གྱི་ཡོང་འདུག་པ་ལགས་འོ་ལགས། བྱས་ཙང་ད་ཧོང་མོ་སུང་དགོངས་རྫོགས་མཆོད་འབུལ། ཀྱི། འདི་ཁ་ལ་གཡར་བྱས་བོད་ནང་ལོགས་ལ་གཞི་ནས་འཛུལ་ཐུབ་པ་ཅིག་བྱུང་པ་རེད་ལགས་དམིགས་ཡུལ་འདི་ད་ལྟ་གོང་ང་ཚོ་སྟོབས་ལགས་ཀྱིས་ངོ་སྤྲོད་ཅིག་གནང་སོང། འདི་གས་ཀྱི་ཐོག་ནས་མཐར་བོད་ནང་སླེབས་པའི་རྗེས་ལ་དགོངས་རྫོགས་མཆོད་འབུལ་འདི་ཙམ་མ་ཡིན་པར་དེ་མིན་ཡང་ཧོང་མོ་སུང་གིས་བོད་ནང་ལོགས་ལ་ད་དབང་ཤུགས་རྐང་པ་གཅིག་འཛུགས་ཡག་གི་ཆེད་དུ་ནི་ལས་དོན་ག་རེ་ག་རེ་ཅིག་བྱས་ཡོད་རེད་སྐབས་དེ་དུས། རེད་འགྲོ་ག་ལགས་ད་གཙོ་ཆེ་ཤོས་དེ་བོད་དང་རྒྱ་ནག་གཉིས་ཀྱི་སྐད་ཆ་བཤད་གིན་ཟེར་དེ་གཅིག་བཤད་གི་ཡོད་རེད་ད་སྐད་ཆ་བཤད་གིན་ལ་ཉེ་དེ་ལ་ཧོང་མོ་སུང་དང་རྒྱ་ནག་གི་ངོས་ནས་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུའི་གཡས་གཡོན་གྱི་བོད་དང་རྒྱ་ནག་གི་གནས་བབ་སླར་གསོ་བྱེད་ཡས་དང་མན་ཇུའི་དུས་སྐབས་ཀྱི་ཨམ་བན་གྱི་གནས་བབ་སླར་གསོ་བྱེད་ཡས་དང་དེ་འདྲས་ཀྱི་སྐོར་དོ་རྐྱང་བཤད་གི་ཡོད་རེད། ད་ང་ཚོའི་ངོས་ནས་བོད་དང་རྒྱ་ནག་གི་བར་གྱི་གནས་བབ་དེ་སིམ་ལའི་ཆིངས་ཡིག་གཞི་བཞག་བོད་དང་རྒྱ་ནག་གཉིས་བར་ལ་ཅིག་གྲོས་བསྡུར་ཅིག་བྱེད་དགོས་ཀྱི་ཡོད་ན། དབྱིན་ཇི་བར་ཞུགས་ཡོང་དགོས་ཡ་དང་ཨ་ནི་བོད་ཀྱི་མཐའ་མཚམས་དེ་རྒྱ་ནག་གི་འོག་ལ་ཤོར་ཀྱོག་གི་ཁམས་ཀྱི་ས་ཁུལ་ཚང་མ་ཚུར་ཕྱིར་སློག་བྱེད་དགོས་ཡ་དང་ཨ་ནི་ས་མཚམས་གཏན་འཇགས་བཟོ་དགོས་ཡ་དེ་ང་ཚོའི་དགོས་འདུན་དང་དམིགས་ཡུལ་དེ་བཤད་ཀྱི་ཡོད་རེད་དེ་འདྲས་ཡིན་པ་སོང་ཙང་ཕྱོགས་གཉིས་ཆར་གྱི་བར་ལ་བོད་རྒྱའི་གནས་བབ་ལ་ཉེ་དང་བོད་དང་རྒྱ་ནག་གཉིས་ཀྱི་དཀའ་རྙོག་ཟེར་ན་འདྲ་བོད་དང་རྒྱ་ནག་གཉིས་ཀྱི་གནས་ཚུལ་དེ་དག་མ་ཞི་སྒྲིག་བྱེད་ཡས་ཐོག་ལ་ཁྱད་པར་ཞེ་བོ་ཡོད་རེད་ཁྱད་པར་འདི་འདྲ་ཤོར་བ་ཡིན་པ་སོང་ཙང་གནས་ཚུལ་ཞི་སྒྲིག་བྱས་ཏེ་རྒྱ་ནག་གི་སྐབས་དེ་དུས་དེ་འདྲས་ཀྱི་དམིགས་ཡུལ་ཡང་ཡིན་གྱི་མ་རེད་ག་རེ་ཟེར་ན་མཐའ་མཚམས་ཀྱི་སྐོར་དོ་དང་བོད་དང་རྒྱ་ནག་གི་བར་གྱི་གནས་ཚུལ་ཅིག་ཐག་གཅོད་བྱེད་དགོས་ལབ་དུས་ཧོང་མོ་སུང་གིས་གནས་ཚུལ་ཆེན་པོ་དེ་ཚོ་ཐག་ཆོད་པ་ན་མཐའ་མཚམས་མ་འགྲིག་པ་ཁྱོན་ནས་མ་རེད་དེ་ང་ཚོ་རྗེས་ལ་བྱས་ཆོག་གི་རེད་ཟེར་གི་སྐད་ཆ་བཤད་རོགས་རང་བྱེད་ཀྱི་མི་འདུག་ཨ། ང་ཚོའི་ངོས་ནས་ཁ་ཚ་དགོས་གཏུགས་ཀྱི་སྐད་ཆ་བཤད་དགོས་ཡ་དེ་མཐའ་མཚམས་ཀྱི་གནད་དོན་དེ་བོད་ཀྱི་ས་མང་པོ་ཞིག་རྒྱ་ནག་ལ་ཤོར་ཀྱོག་དེ་ཚུར་སློག་དགོས་ཡ་དང་ཨ་ནི་མཐའ་མཚམས་ཀྱི་ལྷིང་འཇགས་བཟོ་ཡ་དེ་གལ་འགངས་ཆེ་ཤོས་དེ་ལ་བརྩིས་ཡོད། རྒྱུ་མཚན་ག་རེ་རེད་ཟེར་ན། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་པ་ཡིན་པ་སོང་ཙང་ད་མཐའ་མཚམས་དེ་ལྷིང་འཇགས་དེའི་ཐོག་ལ་ང་ཚོས་ཀྱིས་དཔེ་དེ་སེམས་འཚབ་ཞེ་བོ་བྱེད་ཀྱི་ཡོད་རེད་བཀའ་ཤག་གི་ངོས་ནས་མར་ནས་རྒྱ་མི་ཤོར་རེ་ཡོང་བ་ན་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་རྗེས་བཅུ་བཞི་པའི་དུས་སྐབས་ལ་དཀའ་ངལ་ཞེ་བོ་ཅིག་ནང་ལ་ཕར་རྩིས་དྭངས་མ་བཟོས་ནས་སྤྲོད་ཐུབ་ཀྱི་མ་རེད་ཟེར་གྱི་དེ་འདྲས་ཀྱི་ཅིག་བསམ་ཚུལ་གང་བྱས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་རྗེས་བཅུ་བཞི་པ་ལ་ཕར་ཆབ་སྲིད་ཐུགས་འགན་ཕར་འབུལ་ཡོང་དུས་སྐོར་སུ་ཉམས་ཆག་ལ་མ་ཤོར་བ་ཅིག་དང་འཐུས་ཤོར་མ་འགྲོ་བ་ཞིག་ལ་ཕར་ཕྱག་ལ་སྤུ་བཀོལ་ཏེ་གཙོ་དོན་ལ་ཁོ་ཚོས་ཀྱི་བསམ་བློ་དེ་འདྲ་ཁྱེར་ཅིང་དེའི་སྐད་ཐོག་ལ་དཔེ་སེམས་འཚབ་ཞེ་བོ་བྱས་རེད་དེ་ཡིན་ནའང་ལ་ཧོ་ཁོ་ཚོས་སྐད་ཆ་ཁྱོན་ནས་བཤད་རོགས་བྱེད་གི་ཡོད་མ་རེད་ནའང་ལ། སྐབས་དུས་སྐབས་ལ་ཡང་ཁམས་ཁུལ་གྱི་གནས་སྟངས་འདི་ག་འདྲ་ཅིག་ཆགས་ཡོད་རེད་ད་ཁམས་ཁུལ་ལ་ཡིན་ན་ལས་རྒྱལ་བ་སྐུ་འཕྲེང་བཅུ་གསུམ་པའི་ད་སྐུ་ཚེ་མཇུག་ཙམ་དེ་ལ་རྙོག་ཟིང་མང་པོ་ཅིག་བྱུང་ཡོད་རེད་བ་ད་ཡིན་ན་དེའི་སྐབས་ཀྱི་གནས་སྟངས་འདི་ཡང་ག་འདྲ་ཅིག་ཡོད་རེད། ད་ཁམས་ཁུལ་གྱི་གནས་སྟངས་འདི་ད་ང་ཚོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ཟེར་ན་འདྲ་ལྔ་བཅུའི་གོང་ལ་རྒྱ་ནག་དམར་པོས་བོད་ལ་བཙན་འཛུལ་མ་བྱས་གོང་གི་ད་ང་རང་ཡོངས་གྲགས་ལ་བཤད་ཡག་དེ་རྒྱ་སྡེ་དང་བོད་སྡེ་ཟེར་གི་ཁམས་ཀྱི་ས་ཁུལ་ནང་ལ་ལབ་སྟངས་ལུགས་གཉིས་ཡོད་རེད་དགའ་ལྡན་ཕོ་བྲང་གི་མངའ་འོག་ལ་ཤོད་བཅོས་ཀྱི་ཁམས་ཀྱི་ས་ཁུལ་གཅིག་དང་དགའ་ལྡན་ཕོ་བྲང་གི་ཆབ་སྲིད་སྲིད་འཛིན་དབང་བསྒྱུར་གྱི་ཁྱབ་ཁོངས་ལ་མེད་པའི་གི་ཁམས་ཀྱི་ས་ཁུལ་གཅིག་ད་དེ་དེ་བཞག་བྱས་ན་འབྲི་ཆུའི་ས་མཚམས་སྐམ་ཐོག་གྲུ་ཁ་དང་ལྡན་ཁོག་དང་ཚ་ཁ་ལྷོ་དང་དེ་དུས་ཀྱི་རྒྱབ་རྒྱུད་ཐུགས་རྗེ་ཆེ་གཅིག་གང་ཚེ་འབྲི་ཆུ་རྒྱབ་རྒྱུད་ཀྱི་དེ་ས་ཁུལ་དེ་ཚོ་ལ་ད་རྒྱ་མིས་ཀྱི་དབང་ཤུགས་ལིའུ་ཧན་གྱི་དབང་ཤུགས་དེ་སླེབས་བསྡད་ཡོད་རེད་ང་ཚོས་ཀྱི་ངོས་ནས་ད་དར་རྩེ་མདོ་བར་དུ་ངེས་པར་དུ་བོད་ཀྱི་ས་དེ་ཡིན་ཟེར་གྱི་འཐབ་རྩོད་བྱེད་དགོས་རེད་གཙོ་དོན་དེ་ལེན་ཡའི་ཐོག་ལ་འབད་བརྩོན་ཡང་བྱེད་དགོས་རེད་འདི་མ་བཏབ་སྟེ་འབྲི་ཆུ་མ་བཏབ་སྟེ་ད་ང་ཚོས་ཀྱི་ད་སྐམ་ཐོག་གྲུ་ཁ་ཟེར་གོ་ཕར་ད་དུས་གང་བྱས་ད་རྒྱ་མིས་ཀྱི་འོག་ལ་ཤོར་བསྡད་ཅེ་བོད་ཀྱི་ས་ཁུལ། ཁམས་ཁུལ་གྱི་ས་ཁུལ་མང་པོ་ཅིག་མ་རྒྱ་ནག་ལིའུ་ཀུ་ཧན་དང་དེ་ཚོ་གི་མངའ་ཁོངས་ལ་ཤོར་བསྡད་རྒྱུ་གི་གནས་བབ་ཆགས་ཅིང་དེ་ཚོ་ང་ཚོས་ཚུར་སློག་ཡག་གི་ཐོག་ལ་འབད་བརྩོན་ཟེར་ན་འདྲ་ཞེ་སྣང་ཟེར་ན་ཞེ་བོ་ཡོད་རེད་བྱས་ན་དེ་འདྲས་ཡིན་པ་སོང་ཙང་བར་སྐབས་ཅིག་ནས་མདོ་སྨད་སྤྱི་ཁྱབ་དང་མདོ་སྤྱི་གི་ཐོག་ལ་ང་ཚོས་ཀྱི་ཤུགས་ཞེ་བོ་རྒྱག་དགོས་ཡག་གི་གནས་བབ་དེ་གནས་སྟངས་དེ་འདྲ་ལ་ཐུག་བསྡད་རྗེས་དཔེ་ཛ་དྲག་ཞེ་བོ་བྱུང་རེད་ཕ་གི་ནང་ཆེན་གྱི་ཕར་ནས་ཚུར་མཱ་པུ་ཧྥང་གི་མངའ་ཁོངས་ནས་བྱས་ན་ཚུར་ཞེ་བོ་ཅིག་ཁོ་ཚོས་ཀྱི་ཟས་ཡོང་གི་ཡོད་རེད། ནང་ཆེན་སྐྱེ་རྒུ་རྒྱབ་རྒྱུད་ནས་ཚུར་རྒྱུས་ཆེ་ཆེ་ཆེ་ཆེ་དང་གནས་བབ་འདི་འདྲའི་འོག་ཏུ་བོད་ཤར་ཕྱོགས་ཁུལ་གྱི་མཐའ་མཚམས་དེ་ལྷིང་འཇགས་ཁྱོན་ནས་ཡོད་མ་རེད་ལགས་ལགས། བྱས་ཙང་ད་འདི་འདྲ་ཅིག་གི་སྐབས་དེར་ཡིན་པས་ན་ཧོང་མུའུ་སུང་ཡང་བོད་ཀྱི་རྒྱལ་ས་ཡང་མྱ་ངན་དགོངས་རྫོགས་ཀྱི་མཆོད་འབུལ་གྱི་མིང་ཐོག་ནས་སླེབས་རེད་ལགས་ཨ་ནི་དམིགས་ཡུལ་འདི་ད་ལྟ་སྟོབས་ལགས་ཀྱི་གོང་ལ་ངོ་སྤྲོད་གནང་སོང་ད་འདི་ཁ་ལ་ཡག་ཅིག་བྱས་སླེབས་པ་མིན་འགྲོ་དམིགས་ཡུལ་དེ་ཡིན་པས་ན་ཆིག་སྟོང་བདུན་བརྒྱ་ནས་བོད་དང་རྒྱ་ནག་གི་གནས་བབས་ཅིག་གླེང་ཡོང་དུས་འདི་ཡིན་ན་སྔ་པོ་ཞེ་དྲག་ཅིག་རེད་ལགས་རྒྱལ་མཆོག་སྐུ་འཕྲེང་བདུན་པའི་སྐབས་ལ་ད་བོད་ནང་ལོགས་ལ་ཨམ་བན་ཞེས་བྱ་སླེབས་ཡག་དེ་ཐོག་མ་དེ་ཆགས་ཀྱི་ཡོད་རེད། བྱས་ཙང་འདི་འདྲས་ཅིག་དེ་གླེང་དུས་རྒྱལ་མཆོག་སྐུ་འཕྲེང་བདུན་པ་ནས་བཅུ་གསུམ་པའི་བར་དུ་གི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ཁོ་རང་འགྱུར་བ་ཕྱིན་ཡོད་ལ་ཐ་ན་འཛམ་བུ་གླིང་ལ་ད་འགྱུར་བ་ཆེ་ཤོས་ཕྱིན་པའི་དུས་ཚོད་འདི་དུས་རབས་ད་ཉི་ཤུ་པའི་ནང་ལོགས་ལ་ཉི་ཤུ་པའི་འགོ་སྟོད་དེ་གཅིག་གི་ཆགས་ཀྱི་ཡོད་དུས་འདིའི་སྐབས་ལ་ནི་ང་རང་ཚོ་བོད་ནང་ལོགས་ལ་འགྱུར་བ་དང་ཉེ་འཁོར་གྱི་ཡུལ་གྲུ་ཁག་ནང་ལོགས་ལ་འགྱུར་བ་ཆེན་པོ་གཅིག་གི་རེད་ཧྭང་མུའོ་སུང་གི་ནི་བོད་ནང་ལོགས་ལ་སླེབས་པའི་རྗེས་ལ་ད་དམིགས་བསལ་ནི་རྒྱལ་ས་ལྷ་སའི་ནང་ལོགས་ལ་ཡང་གཅིག་འབྲེལ་ཡོད་ཀྱི་ས་ཚིགས་དང་སློབ་གྲྭ་བཙུགས་པ་དང་འདིས་ད་འདི་གས་ཀྱི་ཡང་སྔོན་འགྲོའི་གཅིག་གི་ལས་དོན་སྤེལ་ཆོག་པ་གཅིག་ཆགས་ཀྱི་ཡོད་རེད། ལ་བ་འགྲོ་སྐོར་ལ་ད་ཧྭང་མུའོ་སུང་གི་བོད་ལ་ཡོང་རྗེས་ཁོ་ཚོའི་དམིགས་ཡུལ་གཙོ་བོ་དེ་གྲུབ་ཡོད་པ་མ་རེད་ཡིན་ནའང་ལ་ག་རེ་ཅིག་བྱེད་ཐུབ་ཡོད་རེད་ཟེར་ན་ཁོས་ཀྱིས་བོད་ནང་ལ་ཉུལ་ཞིབ་ཅིག་བྱེད་ཐུབ་ཡོད་རེད། བོད་ཀྱི་ནང་ལ་དཔོན་རིགས་སུ་བ་འདུག་སུ་འདུག་གནས་བབ་ག་རེ་ག་རེ་བྱེད་ཀྱི་འདུག་དབྱིན་ཇིས་ཀྱི་ཐད་དེ་ཤུགས་རྐྱེན་ལུགས་གཞི་ག་རེ་ག་རེ་ཡོང་གི་འདུག་བོད་ཀྱི་སྤྱི་ཚོགས་ཀྱི་ལམ་ལུགས་དེ་གང་འདྲ་ཅིག་ལ་འགྲོ་གི་འདུག་དགོན་སྡེ་ཁག་གི་སྒྲུབ་གཞི་དང་སྒྲོམ་སྟངས་དེ་ག་འདྲ་རེད་འདུག་ཟེར་གྱི་གནས་བབ་དེ་ཚོ་ལ་ཁོས་རྒྱུས་ལོན་ཅིག་བྱེད་ཐུབ་ཡོད་ལ། ལྷག་པར་དུ་ཧྭང་མུའོ་སུང་ཡར་སླེབས་རྗེས་ད་རྩ་བའི་གི་ཁོ་ཚོས་གི་དམིགས་ཡུལ་རྦད་དེ་ཆ་ཚང་ད་གྲུབ་ཡོད་མ་རེད་ཡིན་ནའང་ལ་ཡང་བོད་ནང་ལ་ཁོ་རང་ཚོའི་གི་ད་མི་ལས་བྱེད་བཞག་ཐུབ་པ་དེ་ཁོའི་གི་གཞིས་ལ་བྱས་རྗེས་ལ་བརྩི་གི་ཡོད་རེད་པས་སྐབས་དེ་དུས་ཏར་འཕྲིན་གཏང་མཁན་གྱི་ཅང་ཀྲི་ཡུས་ལབ་མཁན་གཅིག་དང་ལས་ཀ་མཇུག་སྐྱོང་མཁན་གྱི་ལིའུ་ཁྲེན་ཕུའུ་ཟེར་མཁན་གཅིག་རེད་ད་ཁོ་གཅིག་བཞག་རྗེས་གང་ཅི་མི་གཉིས་བཞག་བཞག་རེད་མི་གཉིས་དེ་མིང་ད་ཡོད་པ་མ་རེད་དེ་ན་ཁོས་ལས་ཀ་དེ་ག་རེ་བྱེད་གི་ཡོད་རེད་བོད་ཀྱི་གནས་བབ་ལ་འགྱུར་བ་ག་རེ་འགྲོ་དབྱིན་ཇི་གི་བོད་ནང་ལ་གནས་སྟངས་ལོ་ག་འདྲ་ཡོང་གི་འདུག་བོད་ཀྱི་མཐོ་རིམ་དང་ལས་བྱེད། ག་འདྲ་བྱེད་ཀྱི་འདུག་གནས་ཚུལ་དེ་ཚང་མ་ལོ་ག་རེ་ཟེར་ན་མར་ཏར་འཕྲིན་དེ་བརྒྱུད་བྱས་རྒྱ་ནག་ལ་མར་སྐྱེལ་གྱི་ཡོད་རེད་པ་བྱས་ཙང་ད་གང་ཅི་ཉེ་བའི་ཆ་ལ་ཟེར་ན་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ནས་བཞི་བཅུ་ཞེ་དགུ་ལོ་ལ་བོད་ནང་ལ་རྒྱ་ནག་གི་གོ་མིན་ཏང་གི་དོན་གཅོད་ལབ་མཁན་ཅིག་ཡོད་རེད་པ་འདིས་གི་གོ་མིན་ཏང་གི་དོན་གཅོད་བཙུགས་ཡས་གི་ཐོག་མའི་གི་རྨང་གཞི་དེ་ག་རེ་ཟེར་ན་ད་དེ་ནས་བྱས་ཅིག་འགོ་བཙུགས་ཡོད་རེད་གོ་མིན་ཏང་གི་དོན་གཅོད་ལབ་མཁན་དེ་ཁོ་རང་ཚོའི་དམིགས་ཡུལ་གཙོ་བོ་དེ་ཨམ་བན་ཀྱི་གནས་བབ་དེ་བསྐྱར་གསོ་བྱེད་ཡས་རེད་དེ་ན་དེ་འདྲ་རང་ཐུབ་ཡོད་མ་རེད་ཡིན་ན་ལ་དོན་གཅོད་ལབ་མཁན་དེ་གོ་མིན་ཏང་གི་དོན་གཅོད་དེ་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ་ཞེ་པོ་ཅིག་དཀྲུགས་ཤིང་རྒྱག་ཡས་དང་འཐབ་རྩོད་དེ་གོང་ལ་འགྲོ་གི་རེད་དེ་ག་ནང་བཞིན་གོ་མིན་ཏང་གི་དོན་གཅོད་སླེབས་པ་སོང་ཙང་དབྱིན་ཇིའི་དོན་གཅོད་བཙུགས་རྗེས་སླར་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་ནས་དགུ་བརྒྱ་བཅུ་གསུམ་ཡན་བར་དུ་དབྱིན་ཇི་དང་རྒྱ་ནག་གཉིས་ཀྱི་བོད་ཀྱི་ཐོག་ལ་ཧབ་ཐོབ་བྱེད་ཡས་དེ་སླར་ཡང་བསྐྱར་ལོག་བྱས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་པ་དང་སུམ་ཅུ་སོ་བཞི་ལོ་ལ་ཧྭང་མུའོ་སུང་སླེབས་རྗེས་ཨ་ནི་དེ་ཡས་ཀྱི་ཁོ་རང་ཚོའི་ལས་ཀ་མཇུག་སྐྱོང་མཁན་གྱི་ཅང་ཀྲི་ཡུས་དང་ལིའུ་ཁྲེན་ཕུའུ་ཟེར་གཅིག་ཁོ་གཉིས་བཞག་ཨ་ནི་དེ་ག་ནང་བཞིན་དེ་ལ་གནས་བབ་དེ་གཅིག་དབྱིན་ཇིའི་དོགས་ཟོན་དང་དབྱིན་ཇིས་ཀྱི་དོགས་པ་སྐྱེས་རྗེས་ཨ་ནི་སླར་ཡང་དབྱིན་ཇིའི་གི་ནང་སྐུ་ཚབ་བོད་ནང་ལ་བཞག་ཡས་བྱས་བྱུང་དུས་ཀྱི་གནས་བབ་དེ་གོ་ཐུག་སྲིད་ཕྱོགས་ཀྱི་ལས་ཀ་རླབས་ཆེ་བོ་ནས་ཤུགས་ཆེ་བོ་ལུས་ཁོ་རང་ཚོའི་ངོས་ནས་བྱུང་རེད་ང་ཚོའི་ངོས་ནས་ཆ་བཞག་པ་ཡིན་ན་ད་ཁོ་ཚོས་བླུས་དོགས་ག་རེ་སྤྲད་ཡོད་རེད་ཟེར་ན་ཏར་འཕྲིན་གཏང་མཁན་མཇུག་མ། ང་ཚོས་གིས་ད་བཀའ་མོལ་མཇུག་བསྡུས་བྱེད་ངེས་ཡིན། མཇུག་མ་བཀའ་མོལ་འགྲིག་པ་དང་ཏར་འཕྲིན་དེ་ཁྱེད་ཚོ་ལ་སྤྲད་ཀྱི་ཡིན། ང་ཚོ་ལ་ཏར་དེ་ང་ཚོ་ལ་སྤྲད་དགོས་ལབ། དོན་དངོས་ཐོག་ཏར་དེ་ནི་གསང་བའི་གནས་ཚུལ་མང་པོ་སྒྲོག་གི་རེད། དེ་ག་ནང་བཞིན་གྱིས་སློབ་གྲྭ་བཙུགས་ནས་ད་གོ་མིན་ཏང་གིས་སློབ་གྲྭ་དེ་འདྲ་ལྷ་ས་ན་བཙུགས་རྗེས་ད་སློབ་གྲྭ་བཙུགས་རྗེས་སྤྱིར་བཏང་ཚོ་ང་རང་ལ་ཡིག་རྩིས་ལུས་ཕན་ཐོགས་ཀྱི་རེད། གཙོ་ཆེ་ཤོས་དེ་ག་རེ་བྱེད་དགོས་རེད་ཟེར་ན། སློབ་གྲྭ་དེའི་ནང་ལ་འགྲོ་ཉེན་མང་ཆེ་ཞིག་རྒྱ་ཁ་ཆེ་དང་དེ་ཤ་ལྷ་སའི་ནང་ལ་ངོ་མ་བྱས་ན་ཝ་པ་གླིང་ལ་ཡོད་རྒྱལ་རྒྱུད་དེ་ལ་བསྡད་ཉེན་དེ་ཚོ་ཚང་མ་ལོ་རྒྱ་མི་རྙིང་པ་དང་རྒྱ་མ་བོད་འདྲེས་རྒྱུ་བཟོ་འདྲ་དང་གངས་ཅན་ཁ་ཆེའི་རིགས་བཟོ་འདྲ་གངས་ཅན་བོད་པ་གཙང་མ་མིན་རྒྱུ་འདི་འདྲའི་རིགས་དེ་རེད་འདུག་ཨ་རྒྱ་ཁ་ཆེ་བཟོ་འདྲ་ད་དེ་ཚོའི་གྲས་མང་ཆེ་ཞིག་སླར་ཡང་ཁོ་ཚོའི་སློབ་གྲྭ་དེ་ལ་གསོ་སྐྱོང་བྱེད་ཕྱིར་ལ་ཨ་ནི་དེ་ཚོའི་གྲས་མང་པོ་ཅིག་ཨཱ་ནི་སོ་པ་བྱེད་ཡས་དང་ཨཱ་ནི་མ་ནས་ཡར་ཡོང་དུས་ཁོ་ཚོའི་སྐུ་ཚབ་དེ་ཚོ་ལ་སྣེ་ལེན་དང་ཨཱ་ནི་སྐད་བསྒྱུར་བྱེད་ཉེན་དེ་འདྲ་བྱས་རྗེས་འདིའི་གི་གནས་བབ་འདི་ཡི་ཐོག་ནས་གོ་མིན་ཏང་གི་སློབ་གསོ་ཕར་ཁྱབ་སྤེལ་བཏང་ཡས་དང་གོ་མིན་ཏང་གི་ལྟ་བ་ཟེར་ན་འདྲ་དེ་འདྲས་ཀྱི་སྒྲིག་གཞི་ཁྱབ་སྤེལ་བཏང་དང་སོ་པ་དེ་འདྲ་བྱེད་དགོས་དགོས་ཀྱི་དམིགས་ཡུལ་གཙོ་བོ་སློབ་གྲྭ་འཛུགས་ཡས་དམིགས་ཡུལ་གཙོ་བོ་དེ་འདྲ་ཅིག་རེད་འདུག་བ། བལྟས་བལྟས་ཚེ་ཕན་ཐོགས་ལོ་ཙཱ་བྱུང་ཡོད་དགོས་ར་ལང་ལ། ལོ། སྟོབས་ལགས་ཀྱིས་ཐུགས་སྣང་བྱུང་གནང་ཡོད་ཀྱི་རེད་ང་རང་ཚོ་བོད་ཀྱི་རྩོམ་པ་པོ་ཚེ་རིང་འོད་ཟེར་ལགས་ཀྱི་རྩོམ་གཅིག་ནང་ལོགས་ལ་འབའ་པ་ཕུན་ཚོགས་དབང་རྒྱལ་ལགས་ཐོག་མར་ལྷ་སར་ཕེབས་ཡ་དེ་སྐབས་དེ་དུས་གོ་མིན་ཏང་གི་ཨནི་སློབ་གྲྭ་བཙུགས་པའི་ད་དགེ་རྒན་གྱི་མིང་ཐོག་ནས་ཨནི་རྒྱ་མིའི་མིང་གི་ཐོག་ནས་ལྷ་སར་ཁོ་རང་ཕེབས་ཡོད་པ་བྱས་འདུག་མཐར་ཨནི་རྒྱ་མི་ཚང་མ་བོད་ནས་ཕྱིར་འབུད་གཏང་ཡག་གི་ལས་འགུལ་བྱས་ཡོང་དུས་དེའི་ཁྲོད་ནས་ཨནི་པ་ཕུན་ཚོགས་དབང་རྒྱལ་ལྷ་ས་ནས་ནི། ཁ་བྲལ་བ་བྱེད་ཅེས་ཁོ་རང་གི་རྩོམ་ཡིག་འདིའི་ནང་ལོགས་ལ་གནས་ཚུལ་འདི་འདྲས་ཅིག་བཀོད་བཞག་ཞུ་ཙང་འདིའི་ནང་ལོགས་ལ་སྐབས་དེ་དུས་གོ་མིན་ཏང་གི་དགེ་རྒན་བྱེད་ཉེན་ནང་ལོགས་ལ་རྒྱ་མི་གཅིག་པོ་ཡིན་ས་མ་རེད་བོད་པ་ཡང་བཏང་ཡོད་པ་འདི་འདིའི་ཐོག་ནས་མངོན་ཐུབ་གི་འདུག། རེད་རེད་ད་བོད་པ་ག་རེ་ཟེར་ན། མངའ་འོག་ལ་མེད་རྒྱུ་མང་པོ་ཅིག་བེད་སྤྱོད་ཞེ་པོ་བཏང་གི་ཡོད་རེད། མཐའ་མཚམས་ཀྱི་ང་ཚོའི་བོད་པ་ཡོད་ར་ཁམས་རྒྱལ་རྒྱུ་ཨ་མདོ་རྒྱལ་རྒྱུ་དེ་ཚོ་གིས་ག་རེ་ཟེར་ན་ད་གོ་མིན་ཏང་གི་ནང་ལ་ཙུ་ཅི་ག་རེ་ཟེར་ན་དེ་ཤུགས་རྐྱེན་ཡོད་རྒྱུ་ཟེར་ན་ལས་ཀ་བྱེད་ཉེན། དེ་ག་ནང་བཞིན་བོད་ནང་གི་ག་རེ་ཟེར་ན་མཁན་པོ་བླ་སྤྲུལ་ལ་སོགས་པ་དེ་ཚོའི་གྲས་མང་པོ་ཅིག་བར་སྐབས་ཤིག་ནས་བེད་སྤྱོད་བཏང་རྗེས་ཧ་ལམ་བོད་འདིའི་དགོན་སྡེ་གྲྭ་ཚང་དང་དེའི་དེའི་ས་གནས་རྒྱལ་རྒྱུད་ལ་ཚོང་པའི་རིགས་ལུགས་དེ་འདྲ་མང་པོ་བྱས་རྗེས་གོ་མིན་ཏང་གི་སོ་པ་བོད་འདི་ག་ས་ག་ལ་ཅིག་ཁྱབ་བསྡད་ཉོ་དང་དེ་འདྲ་ཅིག་བྱས་འདུག་གོ་མིན་ཏང་གི་སོ་པ་ལ་རིགས་གཉིས་ཡོད་ལ་གཅིག་ཅུན་ཐུང་ཅུའུ་ལབ་ཉེན་ཅིག་གོ་མིན་ཏང་གི་ག་རེ་ཟེར་ན་དམག་སྲིད་ཨུ་ཡོན་ལྷན་ཁང་ལ་འོག་མར་དམག་དོན་ཨུ་ཡོན་ལྷན་ཁང་དམག་དོན་གསང་བའི་ལས་ཁུངས་ལབ་ཉེན་འདི་གི། མི་དེ་འདྲ་སོ་པ་ཞེ་པོ་བཏང་འདུག་ཨ། དེ་ག་ནང་བཞིན་གྱི་གོ་མིན་ཏང་དོན་གཅོད་ཁོ་རང་གི་མི་དེ་ཚོས་ཡང་ཡང་སོ་ཉུལ་བླུགས་བྱས་ཀྱི་ལས་བྱེད་གང་ཅེས་ལྷ་སའི་ནང་ལ་གོ་མིན་ཏང་གི་དུས་རིམ་པས་ད་ཧོང་མོ་སུང་ནས་འགོ་བཙུགས་བྱས་རིམ་པས་ལས་དོན་བྱེད་ཉེན་ཐོག་ལ་རིགས་ལུགས་གསུམ་འདུག་ཚོང་པའི་ཐོག་ནས་ག་རེ་ཟེར་ན་སོ་པ་བྱེད་ཉེན་དང་ལས་དོན་བྱེད་ཉེན་གཅིག་རེད།

ཡིག་ཆའི་ནང་ལ་ད་དེ་ཤ་ང་ཚོས་མཐོང་ཡོད་དོ་ཐོ་བརྒྱབ་ཁོ་ཚོའི་མིང་དང་པར་དང་ཚང་མ་ལྟ་ལུ་ཨ། ད་དེ་ཚོའི་གི་བོད་པའི་མིང་དེ་ཚོ་བོད་པ་དེ་ཚོ་ལ་མིང་གཞན་པ་མི་འདྲ་བ་རེ་རྒྱ་མི་མིང་རེ་རེ་བཏགས་བཞག་ཡོད་རེད། ད་དེ་ཚོ་མང་ཆེ་ཞིག་མ་ནས་ཡ་བཏང་ཡོང་རྒྱུ་ས་མཚམས་གི་བོད་པ་དེ་འདྲ་ཡ་བཏང་ཡོང་རྒྱུ་དང་དགོན་སྡེ་ཁག་ལ་དང་པོ་དེ་ལས་ཀ་བྱས་ཨ་ནི་དེ་ནི་ཕ་གྲྭ་པ་རྫུན་མ་ལུགས་མཐུན་ཨ་ནི་དེ་ནི་ཡང་ཕ་གསང་བའི་གི་ལས་ཀ་བྱས་འདི་འདྲས་རིགས་མང་པོ་ཞེ་པོ་འདུག་ལམ་ལ།

ཡོལ་དང་རྒྱལ་རྩེ་ལང་ཏུའུ་ཤ་གཞིས་ཀ་རྩེ་ལང་ཏུའུ་ཤ་ཁོ་ཚོ་གི་ས་ཚིགས་སུ་ར་ཞོ་རོ་ལ་ལྷ་ས་ལང་ཏུའུ་ཤ་ལྷོ་ཁ་ལང་ཏུའུ་ས་ཁོ་ཚོ་གིས་ས་ཚིགས་བཞི་ལུ་ཞིག་བཙུགས་འདུག་ཆེ་ཡའི་ལུ་ཞིག་ད་དེ་ཚོའི་ནང་ལ་ཕ་ཚོས་གསང་བའི་མི་སྣ་ཕ་ཚོ་ཏང་རེ་ཆེ་ཡའི་ནང་ཁ་ཤས་དང་ཁོ་རང་ཚོ་ཁོ་རང་ཚོ་ཡང་ཞེ་དྲག་ཧ་གོ་གི་མི་འདུག་ཁོ་རང་ཚོ་ལ་ཨང་གྲངས་ཀྱི་མིང་དང་དེ་འདྲའི་གསང་བ་མིང་དེ་འདྲ་བཏགས་བཞག་འདུག་དེ་འདྲས་ཀྱིས་ས་ཚིགས་ལུ་ས་ཚིགས་བཞི་ཡི་ནང་ལ་ལས་ཀ་བྱེད་མཁན་འདྲ་མི་འདྲ་འདུག་གནམ་གཤིས་བརྟག་དཔྱད་བྱེད་མཁན་སེར་ཧའེ་ཀྲིན་བརྟག་དཔྱད་བྱེད་མཁན་སོགས་དྲ་དང། འོ་འདི་འདྲས་ཀྱི་སློབ་གྲྭ་གི་ཅིག་ལས་དོན་སྒྲུབ་མཁན་དང་འདི་འདྲས་ཀྱི་གཙོ་ཆེ་ཤོས་དེ་ཚོ་གསུམ་གྱི་མིང་ཐོག་ནས་ལས་ཀ་བྱེད་ཀྱི་འདུག་ཨ་ལགས། འོང། ད་སྐབས་དེ་དུས་ཆ་བཞག་པ་ཡིན་ན་ཡང་རྒྱ་ནག་དམར་ཤོག་གི་ཡང་ཚོགས་པ་དེ་གི་བོད་ནང་ལོགས་ལ་ནི་དམར་དམག་རྒྱང་སྐྱོད་ཟེར་བྱས་འདུག་ཅིག་གི་སླེབས་ཡོད་རེད་ད་དེ་གཅིག་སྟོང་དགུ་བརྒྱ་སུམ་ཅུའི་ནང་ལོགས་ལ་ཆགས་ཡོད་ར་དེ་བོད་ཀྱི་ནི་ཁམས་དང་ཨ་མདོ་ཁུལ་ལ་སླེབས་ཡོད་ར་བྱས་ཙང་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱིས་ང་རང་ཚོ་བོད་ཁྱོན་ཡོངས་ནས་ཞུས་པ་ན་ཉེན་ཁ་ཆེན་པོའི་གནས་སྟངས་ཅིག་ཡིན་ས་རེད་ཨ་ནི་དེའི་ཐོག་ནས་ཨ་ནི་འདི་གི་ངན་འབྲས་ར་དེ་ཨ་ནི་ག་འདྲ་ཅིག་ངོས་འཛིན་ཞུ་དགོས་ཀྱི་ཡོད་རེད་ཧོང་མོ་སུང་བོད་ལ་སླེབས་བའི་རྗེས་ལ། ད་ངན་འབྲས་དེ་དེ་རིང་འགྲོ་བ་ལ་ང་ཡིས་ཞུས་པ་ནང་འདྲ་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ། ཛ་དྲག་ཤོས་ཟེར་ན་ང་ཚོའི་ཆག། སྒོ་ཆེ་ཤོས་ཞིག་གཅིག་ག་རེ་ཟེར་ན་རྭ་སྟག་དོན་རྐྱེན་དང་ནི་བོད་གཞུང་དང་བཀྲ་ཤིས་ལྷུན་པོ་གི་དཀའ་ངལ་བྱས་ཡོད་རེད་པ། པཎ་ཆེན་སྐུ་ཕྲེང་སྐུ་ཕྲེང་དགུ་པ་མྱ་ངན་ལས་འདས་དང་བཅུ་པའི་ཡང་སྲིད་འཛིན་ཞུ་ཡག་གི་བར་དུས་ནང་དུ་པན་ཆེན་ནང་མ་གང་དང་བོད་གཞུང་གི་དཀའ་ངལ་སེལ་བཞིན་དང་ནི་བོད་གཞུང་གི་ནང་ལ་རྭ་སྒྲེང་དང་སྟག་བྲག་དང་སེ་ར་གི། དཀའ་ངལ་དེ་ཚང་མ་ལོ། དཀའ་ངལ། ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ་དཀའ་ངལ་ཆེ་ཤོས་ཅིག་རེད་ལ། བོད་དེ་རྒྱ་མིའི་འོག་ལ་ཤོར་ཡའམ་ལས་སླ་པོའི་ངང་ནས་ཤོར་ཡ་གི་ད་ཅིག་ང་རང་ཚོའི་ངོས་ནས་ཕར་མཐུན་རྐྱེན་སྦྱར་འགྱོགས་ཆགས་ཏེ་མཐུན་རྐྱེན་གྱི་ཆགས་བསྡད་འགྱོགས་སུ་རེ་གནས་སྟངས་ཆགས་ར་འདི་ཚོའི་ནང་ལ་གོ་མིན་ཏང་གི་ཤུགས་རྐྱེན་ཞེ་པོ་ཡོད་རེད་ལ་འདི་ཡི་ནང་ནས་དང་ད་ཁོ་གོམ་པ་དང་པོ་བཟོ་བ་དེ་ཧོང་མོ་སུང་བོད་ལ་བཏང་བ་འདི་ག་ནང་ནས་བྱས་རྗེས་ད་ཞྭ་སྒབ་པའི་སྲིད་དོན་རྒྱལ་རབས་ནང་ལ་འདི་འདྲ་ཅིག།

བོད་དང་རྒྱ་ནག་གཉིས་བར་ལ་ད་ག་རེ་བྱས་རྗེས་ལུས་བྱས་རྗེས་སུམ་ཅུ་སོ་བརྒྱད་ལ་རྭ་སྒྲེང་རིན་པོ་ཆེ་གིས་རྭ་སྒྲེང་བླ་བྲང་གི་ཚོང་པ་དེ་འདྲ་རྒྱ་ནག་ལ་མར་བཏང་ཡས་དང་ཨ་ནི་ད་ཚོང་སྐྱོན་ཡས་དང་འདི་ཚོས་ཀྱི་ལས་ཀ་ཚང་མ་གཅིག་བྱུང་རྗེས་ཨ་ནི་མར་ནས་ཡར་རྒྱ་མིའི་ཚོང་པ་དེ་ཚོ་བོད་ལ་ཡོང་ཡས་དང་གང་བྱས་རྒྱ་མིའི་གཞུང་འབྲེལ་སྐུ་ཚབ་བོད་ལ་ལྷོད་ལྷོད་བྱས་ནས་ཡོང་ཡས་ཨ་ནི་ཕྱིས་ལ་ཧུའུ་ཀྲུང་ཤིན་ལབ་མཁན་དེ་ཡོང་ཆོག་ཡས་ཨ་ནི་འདི་ག་ནང་བཞིན་གྱི་བོད་སོག་ལས་ཁུངས་ལྷ་ས་བོད་སོག་ལས་ཁུངས་ལབ་མཁན་དེ་ད་ང་ཚོས་ངོས་ནས་ཁས་ལེན་བྱས་ཡོད་མ་རེད་ལབ་ཀྱི་ཡོད་རེད་དེ། གང་བྱས་ད་སྐབས་དེ་དུས་ཁས་ལེན་བཀའ་ཤག་ངོས་ནས་རང་ད་ཁས་ལེན་བྱས་ཡོད་ས་མ་རེད་ད་ཡིན་ན་ཁ་ཤས་ཁས་ལེན་བྱས་ཤག་ཟེར། ཁས་ལེན་བྱས་རེད་ཟེར་ན་བཙུགས་རེད་ཟེར་ལབ་ཀྱི་ཡོད་མི་ལི་ཕྱོགས་གཅིག་ལབ་ཀྱི་ཡོད་ན་གང་བྱས། བོད་སོག་ལས་ཁུངས་ལབ་མཁན་ཅིག་ཡན་ལག་ཅིག་རྒྱ་ནག་ལ་བཙུགས་རྒྱུ་དེ་ཡན་ལག་དེ་ལྷ་ས་ལ་ཁོ་ཚོས་གིས་བཙུགས་བྱས་ཅིག་ནི། དོན་གཅོད་དེ་འདྲ་བཞག་ཡས་དང། འདི་ཚོས་གིས་དཀྲུགས་ཤིང་མང་པོ་བརྒྱབ་དེ་ན་གོང་དུ་ཞུས་པ་རེད་དཀྲུགས་ཤིང་མང་པོ་བརྒྱབ་དང་གཅིག་ཕན་བདེའི་ཚུལ་དེ་མང་པོ་བྱས་གདན་སའི་ནང་ལ་མགོ་སྐོར་བསླུ་བྲིད་བྱས་ཡས་དང་རྒྱབ་བརྒྱབ་བྱས་གྲྭ་པ་བསླུ་བཏབ་བྱས་ཡས་དང་དེ་ཚོ་ཚང་མ་ལོ་ཧོང་མོ་སུང་བཏང་མེད་པ་ན་སྔོན་མ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་ནང་འདྲ་ཞིག་བསྡད་ཡོད་ན་རྒྱ་དང་བོད་ཀྱི་འབྲེལ་བ་དེ་དཔེ་ད་ག་རེ་ཟེར་ན་ད

འདི་གའི་གི་ཁྲོད་ནས་ད་ང་རང་ཚོ་ནི་ནང་ཁུལ་གྱི་སྐབས་དེ་དུས་ཀྱི་རྙོག་དྲ་མང་པོ་ཞེ་པོ་ཅིག་དེ་རྒྱ་ནག་གི་གོ་མིན་ཏང་ཡིན་ནའི་རེད་རྒྱ་ནག་གི་དམར་ཤོག་གི་ཚོགས་པ་དེ་ཡིན་ནའི་རེད་ནི་ཕྱི་ལོགས་ཀྱི་བེད་སྤྱོད་བཏང་ས་ཅིག་གི་ཆགས་ཀྱི་ཡོད་རེད་ང་རང་ཚོའི་བོད་པའི་གཏམ་དཔེ་ནང་ལོགས་ལ་ཡོད་རེད་བ་ནང་བཀྲ་མ་ཤིས་པ་ཡིན་ན་ཕྱི་དོན་འགྲུབ་ཀྱི་མ་རེད་ཟེར་བྱས་བྱས་ད་ག་ནང་བཞིན་གྱི་ང་རང་ཚོ་ནང་ལོགས་ལ་ད་འགལ་རྐྱེན་མང་པོ་ཅིག་གི་ཡོད་པའི་དབང་གིས་འདི་གས་ནི་ཕྱི་ལོགས་ཀྱི་བེད་སྤྱོད་བཏང་བྱས་བྱས་ཨ་ནི་ང་ཚོ་དཀའ་ངལ་འདི་གས་ད་འདུག་ཟེར་བྱས་གཅིག་ལ་གཅིག་སྒྲིལ་གྱི་ཐོག་ནས་ནི་ཅིག་བྱེད་ཀྱི་ཡོད་རེད་ལ་ད་འདི་ལོ་རྒྱུས་དེ་ཐག་རིང་པོ་ཅིག་མ་རེད་ད་ལྟ་ནི་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གྲངས་ཀྱི་གནས་ཚུལ་དེ་གླེང་པའི་སྐབས་ལ་ཡིན་པས་ན་དཔྱད་གཞིའི་ཡིག་ཆ་མང་པོ་ཅིག་གི་དེ་ཆ་གསར་དུ་ཐོན་པ་འདྲ་ཡོང་གི་ཡོད་ཀྱི་རེད་བ་ཐུབ་ལ། ཨོ་ད་གྲོ་ག་ལ་དེ་ཚོ་མང་པོ་ཡོང་གི། གི་འདུག་ག་རེ་ཟེར་ན། རྒྱ་གར་དབྱིན་ཇིའི་གི་ཡིག་ཚགས་དེ་ཚོ་ད་དེ་གང་ལ་ཨེ་ལྟ་ཆོག་གི་ཡོད་དོན་དང་ལྟ་ས་ཡོད་རེད་བ། ད་ཉེ་རབས་རྒྱ་ནག་གོ་མིན་ཏང་གི་ཡིག་ཆ་མང་པོ་ཅིག་ཐའེ་ཝན་ལ་ཕར་སླེབས་བྱས་ཐའེ་ཝན་གྱི་ངོས་ནས་ད་ཡིག་ཆ་མར་བསྒྲིགས་ལ་ང་ཚོ་ཡོངས་གྲགས་ཀྱི་ལྟ་ཆོག་ཡ་དེ་འདྲ་བཟོས་ས་བ། ད་དེ་ཚོའི་ནང་དེ་ཚོ་ལ་ལྟ་ཡོང་དུས་སྐབས་སུ་ཅིག་ཞེ་བོ་ཅིག་ག་རེ་ཟེར་ན་གནས་ཚུལ་སྐབས་དེ་དུས་གནས་ཚུལ་ག་རེ་ཡིན་པ་དེ་ཁ་གསལ་པོ་ཞེ་བོ་འདུག་བ་ད་ང་རང་ཚོ་བོད་རང་གི་ཡིག་ཆ་དེ་ག་དུས་ག་དུས་ལོ་ཅིག་ལྟ་ཐུབ་ཀྱི་མེད་པ་དེ་འདྲ་རྒྱ་ནག་གི་ངོས་ནས་ད་ཡིན་པ་ཡིན་ན་སྐབས་དེ་དུས་ཀྱི། ལས་ཀྱི་སྣེ་མོར་གཏོགས་པའི་མི་སྣ་དེ་ཚོས་ཀྱི་ངག་རྒྱུན་ལོ་རྒྱུས་མང་པོ་ཅིག་གཟིགས་ས་ཡོད་རེད་ལ། བོད་ནང་གི་རྒྱུ་ཆ་བདམས་བསྒྲིགས་ཡོད། དཔེ་ལེན་བྱེད་རྒྱུ་ཡོད་རེད་རྒྱ་ནག་ངག་རྒྱུན་ལོ་རྒྱུས་དེ་ཚོ་ཕར་ཚུར་བསྡུར་བ་ཡིན་པ་ཡིན་ན། ད་ཇི་བཞིན་བཤད་པ་ད་ང་ཚོས་མཁྱེན་ཐུབ་ཀྱི་མ་རེད་དེ་ནང་ཕར་ཚུར་གཤིབ་བསྡུར་བྱས་རྗེས་བསྡུར་བ་ཡིན་ན་གནས་ཚུལ་མང་པོ་ཞིག་ར་འཕྲོད་འདུག་དཔེ་བཞག་ན་ཧོང་མོ་སུང་བོད་ལ་སླེབས་རྗེས་མཇུག་འབྲས་གཅིག་ཁོ་ག་རེ་ཟེར་ན་ཡར་སླེབས་རྗེས་ཞིབ་ཚགས་རྒྱུས་ལོན་མང་པོ་བྱུང་བ་ཡིན་པ་སོང་ཙང་མར་སླེབས་པ་དང་ལམ་སང་ཁོ་ག་རེ་བསྐོས་རེད་ཟེར་ན། བོད་སོག་ལས་ཁུངས་ཀྱི་ཨུ་ཡོན་དེ་ལ་བསྐོས་རེད་བ། བོད་སོག་ལས་ཁུངས་ལབ་མཁན་དེ་བོད་དང། ཤིང་ཅང་དང་སོག་པོའི་ཐོག་ལ་རྒྱ་ནག་གིས་ལས་དོན་བྱེད་ཀྱི་ཡིན་ཟེར་ཡ་གི་ཅིག་ལས་ཁུངས་ཅིག་རེད་བ། དེ་བསྐོས་རྗེས་ནི། ག་རེ་ལ་རེད་ཟེར་ན། ད་བོད་ནང་ལ་ཐེ་བྱུས་བྱེད་ཡ་གི་ཐོག་ལ། པན་ཆེན་རིན་པོ་ཆེ་བོད་ལ་ཆིབས་བསྒྱུར་གནང་ཡ་དེའི་ཐོག་ལ་ནི་རྒྱ་ནག་གི་གོ་མིན་ཏང་གིས་རོགས་སྐྱོར་བྱེད་དགོས་འདུག་ཟེར་པན་ཆེན་སྐུ་ཕྲེང་དགུ་པ་བོད་ལ་ཕེབས་ཡ་དེ་ལ། རོགས་སྐྱོར་བྱེད་དགོས་འདུག་ཟེར་ཧོང་མོ་སུང་ལབ་བྱས། ཨ་ནི་རྒྱ་ནག་གིས་པན་ཆེན་སྐུ་ཕྲེང་དགུ་པ་བོད་ལ་ཆིབས་བསྒྱུར་གནང་ཡ་དེའི་ཐོག་ལ། ཅིག་རོགས་སྐྱོར་བྱེད་ཀྱི་ཡིན་མདོག་མདོག་བཟོ། ཞེ་པོ་བྱས་བྱས་བོད་གཞུང་དང། བཀྲ་ཤིས་ལྷུན་པོའི་བར་ལ། པན་ཆེན་ནང་མ་སྒང་གི་བར་ལ། ཕན་ཚུན་དཀྲུག་རེས་བྱས་དང་ཕན་ཚུན་མ་འདུམ་པ་དམ་ཚིག་མང་པོ་ཅིག་འཆའ་ཞིང་གཙོ་བོ་ཅིག་ཧོང་མོ་སུང་གིས་གཡོ་བྱུས་དེ་སྤེལ་ཞེས་བཤད་རེད་བ། ཡང་མཐའ་མ་དེ་པན་ཆེན་རིན་པོ་ཆེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་ལོ་ལ་ཡར་ཕེབས་ཡོང་དུས་སྒ་སྐྱེ་དགུ་མདོ་ནས་ཕེབས་ཡོང་དུས་སྐབས་སུ། ཡང་རྒྱ་ནག་ཁོ་ཚོ་གིས

གོ་མིན་ཏང་རེད། ཡིན་ནའང་འགག་རྩ་ལ་ཐུག་ཡོང་དུས་སྐབས་སུ་ཡང་རོགས་པ་བྱེད་མ་བྱས་རྗེས་ཕྱིར་འཐེན་བྱས་རྗེས་ཨ་ནི་པན་ཆེན་རིན་པོ་ཆེ་ཧ་ལམ་ཐུགས་ཕམ་དང་བཅས་རྗེས་ག་རེ་ཟེར་ན་མྱ་ངན་ལས་འདས་པའི་གི་གནས་ཚུལ་དེ་འདྲ་བྱུང་རེད། ད་དེའི་དངོས་གཞི་མྱ་ངན་ལས་འདས་དེ་ག་འདྲ་ཡིན་མིན་ང་ཚོས་ཞིབ་འཇུག་བྱེད་ལོས་བྱོས་བ་རེད་བསམ་གྱི་འདུག་དེ་ག་ནང་བཞིན་གི་རྭ་སྒྲེང་རིན་པོ་ཆེ་ཡང་ཐུག་སྲིད་ག་རེ་ཟེར་ན་ད་ཐུགས་སྣང་སྐྱོ་པོའི་ངང་ནས་ག་རེ་ཟེར་ན་བཙོན་ཁང་ལ་གཤེགས་རེད། འདི་ཚོའི་གནས་ཚུལ་གཉིས་ཆ་ལ་དེ་རྒྱ་ནག་གི་བྱེད་སྤྱོད་དང་འབྲེལ་བ་ཡོད་རེད། རྒྱ་ནག་གི་བྱེད་སྤྱོད་ག་རེ་འདུག་ག་རེ་ཟེར་ན་ཧོང་མོ་སུང་བོད་ལ་སླེབས་བ། དེ་དེ་ཡི་རྐྱེན་པས་ཀྱི་ཨ་ནི་ད། བོད་དང་རྒྱ་ནག་གི། རྒྱ་ནག་གིས་བོད་ཀྱི་ཆབ་སྲིད་ཐོག་ལ་སླར་ཡང་རྩེད་མོ་རྩེ་ཡས་ཟེར་ན་འདྲ། ཅིག་བོད་ཆོས་བཏང་ཡས་སི་ན་འདྲ། སློབ་ཡས་ཟེར་ན་འདྲ། ནང་གཏོར་ཡས་ཟེར་ན་འདྲ་དེ་འདྲས་ཀྱི་ཐོག་ལ། གོམ་པ་དང་པོ་དེ་འོ་དེ་ནི་ཞིག་སྤོས་པ་རེད་ལབ་ན། དངོས་སུ། བྱས་ཙང་ད་དེ་ཡི་ནང་ལ་ཧོང་མུ་སུང། བོད་ལ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ད་དགོངས་རྫོགས་མྱ་ངན་མཆོད་འབུལ་ལ་བཅར་བ་ཡིན་ཟེར་བྱས་དེའི་མིང་ཐོག་ནས་སླེབས་པའི་རྗེས་ལ་ཡིན་པས་ན

སྲིད་དཔོན་ལུང་ཤ་དང་བཅས་ས་ཐུབ་བསྟན་ཀུན་འཕེལ་ལ་དང་དེ་ཚུད། སྒར་མདའ་ལུ་ཅིག་ཆ་ར་དབང་ཕྱུག་དང་སྒྲིབ། ད་འདི་ཡི་ནང་ནས་གཅན་ས་ཐུབ་བསྟན་ཀུན་འཕེལ་ལ་དང། ལུང་ཤ་གཉིས་ཆ་ལོ་ད། བས་ཏེ། མེ་བ་ཆ་དེ་རོ་བ། གཅན་ས་ཐུབ་བསྟན་ཀུན་འཕེལ་ལ་ལུང་ཤ་གི་རྟགས་དག་ལུགས་སྲོལ་རེད་ལུང་ཤ་ཁྲི་མོད་ཀྱི་རྟགས་དག་ལུགས་སྲོལ་རོ་བ། ད་དེ་འདྲའི་ཆ་ལ་བཀའ་ཤག་གི་ནང་ལ་དབང་ཤུགས་ཆེ་ཤོས་དེ་ཁྲི་སྨོན་ནོར་བུ་དབང་རྒྱལ་ཆགས་བསྡད་རེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་གི་གཞུག་དེ་ཚོ་ལ། ཆ་དེའི་དུས་སྐབས་སུ་ཁྲི་སྨོན་རྒྱུན་རིང་པོ་བཀའ་བློན་བྱས་ཨ་ནི་ཤུགས་རྐྱེན་ཡང་ཆེན་པོ་ཞེ་བོ་བྱས་བཀའ་ཤག་ནང་ནས་རྒན་ཤོས་དང་ད་རྙིང་ཤོས་ལུགས་ཆགས་ཀྱི་སྟོབས་ཤུགས་ཆེ་ཤོས་བྱས་དུས་སྐབས་དེའི་སྐབས་སུ་རྭ་སྒྲེང་རིན་པོ་ཆེ་དགུང་ལོ་ཆུང་ཆུང་བྱས་སྲིད་བློན་གླང་མདུན་ཡང་དགུང་ལོ་ཆུང་ཆུང་བྱས་རྗེས་ད་ཅིག་ཅིག་ཤུགས་རྐྱེན་ནུས་ཤུགས་ཆེན་པོ་ཞེ་བོ་ཞིག་བྱས་བསྡད་འདུག་བ།

སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལའོ་མ་རེད་པས་དེའི་བར་དུ་ཀ་ཤོད་པ་དང་བཞི་བཅུ་ཞེ་དགུ་ཞེ་བརྒྱད་ཡན་དུ་ལ་བཙོན་ཁང་ཚུད་རེད་བ། དེ་བར་དུ་གང་ཅི་ཐོག་མ་ལུང་ཤར་དོན་རྐྱེན་དང་འབྲེལ་བྱས་བཙོན་ཁང་ལ་ཚུད་རེད་རིམ་བཞི་གོ་གནས་མ་གཏོགས་ཡོད་བ་མ་རེད་མཐའ་མ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ཞེ་བརྒྱད་དེ་ཚོ་ལ་བཀའ་བློན་བར་དུ་སླེབས་བསྡད་རེད་བ། དེ་འདྲའི་ཆེ་ཆེ་ལས་ཀྱི་བརྒྱུད་རིམ་འདིའི་ནང་ལ་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ་ཀ་ཤོད་པ་དེ།

ཀ་ཤོད་པ་རེད་ལུང་ཤར་གྱི་སྐྱིད་ཕྱོགས་ཀུན་འདུས་ཀྱི་གསང་བའི་ལན། གསང་བའི་མནའ་དམ་སྐྱེལ་ཉན་དེ་ཀ་ཤོད་པ་རེད་ཀ་ཤོད་པ་དེ་སྐྱིད་ཕྱོགས་ཀུན་འདུས་འདི་ལ་ཐོག་མའི་ནང་ལ་བྱས། ཐ་མ་དེ་ལུང་ཤར་གྱི་གསང་བའི་གི་ཅིག་ག་རེ་ཟེར་ན་ད་སྲིད་བྱུས་དེ་ཁྲི་སྨོན་ནོར་བུ་དབང་རྒྱལ་ལ་བཤད་བྱས་ནས་ཁྲི་སྨོན་ཧ་ལམ་སའི་རེ་དོང་དོག་གི་ད་རུང་དང་དེའི་དེ་ལ་དེ་སུ་བུར་ལུ་ཅིག་རྒྱ་མོས་གྲོས་དེ་འདྲ་ལུ་བྱེད་ཅིག་བཤད་བྱས་ཁྲི་སྨོན་དང་ཀ་ཤོད་པ་གཉིས་སྐབས་དེ་དུས་འཆམ་པོ་ཡོད་རེད། འཆམ་པ་ལས་གནས་བབ་འདི་ག་ནས་ག་ནས་ཧ་གོ་གི་རེད་ཟེར་ན། ཀ་ཤོད་པ་དང་ཁྲི་སྨོན་གཉིས་ཅར་ལོ་ག་རེ་ཟེར་ན་ལུང་ཤར་གཉིས་ཅར་ལོ་གྱོད་གཞི་གི་ཐོག་ནས་ཅིག་དཀའ་ངལ་འཕྲད་བྱས་གཉིས་ཅར་ལོ་བཙོན་ཁང་ཤོར་བ་དང་ལུང་ཤར་ད་མིག་རིལ་གཉིས་ཅར་བཏོན་ཚེ་བཙོན་ཆགས་བསྡད་རེད་བ། ཀ་ཤོད་པ་ཟླ་བ་ཁ་ཤས་ཀྱི་རྗེས་ནས་བཙོན་ཁང་ནས་མར་གློད་གློད་མིན་བྱས་ཀྱི་ཨ་ནི། རྩིས་དཔོན་ལས་ཚབ་ལབ་ཉན་དེ་ལ་བསྐོས་རེད། ལས་འཕར། ལས་ཚབ་མ་རེད་ལས་འཕར། བྱས་ཙང་ཉེ་རབས་ཀྱི་ལོ་རྒྱུས་ནང་ལ་ལས་འཕར་ལབ་ཉན་དེ་མང་པོ་ཞེ་བོ་བྱུང་རེད། རྭ་སྒྲེང་རིན་པོ་ཆེ་རྒྱལ་ཚབ་གནང་དུས་སྐབས་སུ། རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་ལས་འཕར་ལབ་ཉན་དེ་ལ་ཡོད་བ་མ་རེད། ད་ལས་འཕར་ལབ་དུས་སུ་ག་རེ་ལབ་དགོས་རེད་ཟེར་ན། མི་ལ་ལྟོས་བྱས་གོ་གནས་སྤྲད་བཞག་ཡོད་པ་རེད་བོད་ཡིག་དང་དངོས་གཞིའི་ལས་ཀ་བྱེད་དགོས་ཀྱི་ཡོད་མ་རེད། དངོས་གཞིའི་ལས་ཀ་རྩིས་དཔོན་གསུམ་མ་གཏོགས་ཡོད་མ་རེད་དེའི་གོང་ལ། ད་རྭ་སྒྲེང་རིན་པོ་ཆེའི་དུས་སྐབས་སུ། ཨ་ནི། རྩིས་དཔོན་བཞི་ཆགས་རེད། ཀ་ཤོད་པ་དེ་རྩིས་དཔོན་ལས་འཕར་ལབ་ཀྱི་རེད་ལས་འཕར་ལབ་དུས་སྐབས་སུ། ད་གོ་གནས་དེ་དང་དབང་ཆ་དེ་རག་གི་ཡོད་རེད་བ། བོད་ཡིག་དང་དངོས་གཞིའི་དེ་ག་རེ་ཟེར་ན་ད་ས་མིག་དེ་ཡོད་བ་མ་རེད། ལས་འཕར་ལབ་མཁན་དེ་འདྲ་མང་པོ་ཞེ་བོ་བྱུང་འདུག། བརྩི་བཞག་ལས་འཕར་བྱས་སོ་ད་ལྟ་བཀའ་བློན་ལས་འཕར་བྱས་སོ་ད་རྩིས་དཔོན་ལས་འཕར་ལབ་མཁན་དེ་འདྲ་ད་སོ་སོའི་གི་མི་ཅིག་ལས་བསྐོ་དུས་སྐབས་སུ་དེ་འདྲ་ཅིག་ཨ་ནི་གོ་གནས་དེ་འདྲ་ཅིག་སྤྲད་བཞེད་ཀྱི་འདུག་དེ་དངོས་གནས་བྱས་ན་དེ་འདྲ་ཅིག་དེ་གོང་ལ་མི་འདུག་ཨ། བྱས་ཙང། ཀ་ཤོད་པ་ལོ་ཉི་མ་ཟླ་བ་ཁ་ཟླ་བ་ཁ་ཤས་རྗེས་ལ་རྩིས་དཔོན་ལས་འཕར་ཆགས་རེད་ད་དེའི་ཤུགས་རྒྱག་མཁན་གཙོ་བོ་དེ་སུ་ཆགས་བསྡད་ཡོད་རེད་ཟེར་ན། ཁྲི་སྨོན་ནོར་བུ་དབང་རྒྱལ་ཆགས་བསྡད་ཡོད་ག་རེ་ཟེར་ན་དེའི་གོང་ལ་གསང་བདག་བྱེད་མཁན་དེ་ཁྲི་སྨོན་རེད་བ། ད་དེ་ག་ནང་བཞིན་ཀ་ཤོད་པ་དེ་ཕྱོགས་གཞན་པ་ཞིག་ནས་རྭ་སྒྲེང་རིན་པོ་ཆེ་དང་ཐུགས་སྣང་གཤིན་པོ་ཞེ་བོ་འདུག་ཨ། ག་རེ་ཟེར་ན་ཁོ། རྒྱལ་ཚབ་དེ་རེད། ཨ། རྒྱལ་ཚབ་ཡིན་དུས་སྐབས་སུ། རྒྱལ་ཚབ་དེ་ལ་སྦྱར་དགོས་དེ་གལ་ཆེ་བ་ཞེ་བོ་ཅིག་ཀ་ཤོད་པས་མཐོང་གི་ཡོད་ས་རེད་ཀ་ཤོད་པ་དེ་གྲུང་པོ་ཞེ་བོ་འདུག་ཨ། དེ་འདྲ་བྱས་ཡོང་དུས་སྐབས་སུ་ད། ཨ། ཁྲི་སྨོན་དང། རིན་པོ་ཆེ་བར་ལ་ད་ཏོག་ཙམ་ག་རེ་ཟེར་ན་རྒྱལ་ཚབ་དེ་རྭ་སྒྲེང་རིན་པོ་ཆེ་རེད་དེ་ཡིན་ན་ལ། ཁྲི་སྨོན་དབང་ཤུགས་ཆེན་པོ་དང་དེ་འདྲ་བྱས་ཅིག་དེའི་གོང་ལ་ཅིག་བསྟུན་མཁས་ལོག་མང་པོ་བྱེད་དགོས་དུས་སྐབས་སུ་ད་དེ་འདྲ་ཅིག། རྭ་སྒྲེང་རིན་པོ་ཆེ་ཡར་ཆབ་སྲིད་ཀྱི་གོ་གནས་ད་ལུང་ཤར་དེ་ཚོ་ཡོད་མ་རེད་ཀུན་འཕེལ་ལགས་དེ་ཚོ་ཡོད་མ་རེད་ད་ཡ་ཅིག། དམིགས་བསལ་གྱི་རྒྱལ་ཚབ་རྒྱལ་ཚབ་རང་བྱེད་ཐུབ་ཡས་ཀྱི་ཆེད་དུ་ཁྲི་སྨོན་གྱི་དབང་ཤུགས་དེ་མེད་པ་ལ་ཅིག་གཏོང་དགོས་ཀྱི་ཡོད་རེད་བ། དེ་འདྲ་བྱས་ཡོང་དུས་སྐབས་སུ་ད་ཁྲི་སྨོན་ལ་མགོ་སྐོར་བཏང་རེད་ལབ་དགོས་རེད་གཅིག་ནས་ཁྲི་སྨོན་ཁོ་རང་ཡང་འདོད་རྔམ་ཆེན་པོ་ལོག་ཅིག་ཡོད་ས་རེད་ནམ་གྱི་ནམ་ཤར་རྒྱུན་དུ་གོ་གནས་ཐོག་ལ་ག་རེ་ཟེར་ན་སྐབས་དེ་དུས་ད་ཁྲི་སྨོན་དེ་ཨ་ནི་ག་རེ་ཟེར་ན་སྲིད་བློན་ཆགས་ཡས་ཀྱི་རེ་བ་ཞིག་བྱེད་ཀྱི་ཡོད་ས་རེད་བྱས་ཙང་དེ་འདྲ་བྱས་ཡོང་དུས་སྐབས་སུ་ཨ་ནི་ཀ་ཤོད་པས་ཀྱིས་ད་ཁྲི་སྨོན་དགོངས་པ་ཞུས་པ་ཡིན་ན། རྭ་སྒྲེང་རིན་པོ་ཆེའི་དགོངས་པ་དང་འབྲེལ་ས་མ་ད་རུང་ད་ཡག་ཅིག་ལ་བསྐོས་ཡས་ཀྱི་རྒྱལ་ཚབ་ལ་ག་རེ་ཟེར་ན་སྲིད་བློན་ལ་བསྐོ་ཡས་ཀྱི་དེ་འདུག། དེ་འདྲ་བྱས་དུས་སྐབས་སུ་ཨ་ནི་ཁྲི་སྨོན་གྱིས། ཨོ་ད་དེ་འདྲ་ཡིན་གྱི་རེད་བསམ་བྱས་ཨ་ནི། རྭ་སྒྲེང་རིན་པོ་ཆེ་དང་ལྷ་མོའི་བླ་མཚོ་ལ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ད་ངོས་འཛིན་ཞུ་ཡས་ཀྱི་ཆེད་དུ་འདུག་སེ་ཕྱོགས་མཐའ་ལ་ཕེབས་དུས་སྐབས་སུ་རྭ་སྒྲེང་རིན་པོ་ཆེ་དང་ཁྲི་སྨོན་ནོར་བུ་དབང་རྒྱལ་གཉིས་ལྷན་རྒྱས་ལ་སྐབས་དེ་དུས་ཕེབས་བྱས་ཨ་ནི་དེ་འདྲ་གྲོས་བསྡུར་ལོག་མང་པོ་ཞུས་དུས་སྐབས་སུ་ཨ་ནི།

ཕྱི་ཕྱིར་དེ་བཞིན་མོས་པ་ལ་སོང་ཙང་ཕྱིའི་ཕྱིར་ལ་ཁྲི་སྨོན་ཏོག་ཙམ་ག་རེ་ཟེར་ན་སྨྱོ་ཆུ་ཐོར་ལོ་ལོ་རེ་དང་དེ་འདྲ་ཅིག་གནང་གི་ཡོད་ས་རེད་བ། བྱས་ཙང་སྐབས་དེ་དུས། ཐོ་དུས་ཐོ་ཟེར་མ་ཟེར་མི་རྗེ་ས་དབང་ཆེན་མོ་ཤམ་ཐབས་དཀར་པོ་གྱོན་ནས་སྨྱོ་སྦྱོང་རྒྱག་པ་མ་གནང་ཟེར་གི་ལྷ་སའི་ནང་ལ། ཁྲོམ་འགྱུར་གཞས་ཚིག་ལོག་ཅིག་འདུག་ཨ་དེའི་ནང་ལ་ག་རེ་ཟེར་ན། ཅིག། མཐའ་མ་དེ་ཁྲི་སྨོན་ཨ་ནི་ཤམ་ཐབས་དཀར་པོ་དེ་འདྲའི་གོན་བྱས་ཨ་ནི་ག་རེ་ཟེར་ན་ད། ཅིག། འཆམ་རྒྱག་ཡ་གི། སྔགས་ཆས་ལོག་དེ་འདྲ་སྤྲས་བྱས་འགྲོ་གི་འདུག་ཟེར་གི་དེ་འདྲའི་གནས་བབ་བྱུང་རེད། ད་གང་བྱས་ཁྲི་སྨོན་ནོར་དབང། ལགས་སོ་ལ་སྲིད་བློན་གྱི་དམིགས་ཡུལ་བཅངས་བྱས་དགོངས་པ་ཞུ་ཁ་བྱས། ད་དེ་འདྲ་ཅིག་དགོངས་པ་ཞུ་ཁ་བྱས་དེ་སྐབས་སུ། རྭ་སྒྲེང་རིན་པོ་ཆེས་ཁ་ཐུག་ཁོ་རང་དགོངས་པ་སྤྲད་བྱས་ག་རེ་ཟེར་ན་ད་དེ་ལབ་དགོས་རེད་ག་རེ་རྭ་སྒྲེང་ཁོ་རང་ཡང་དེ་ལ་ཅིག་ཁྲི་སྨོན་གྱིས་ཅིག་བྱེད་ཀྱི་ཡོད་རེད་བ་ག་ལ་ཟེར་ན། བཀག་འགོག་ལོག་བྱེད་ཀྱི་ཡོད་རེད་བ།

གནོན་ཤུགས་སུ་བཏང་ཅིག། སྟབས་བསྟུན་ཁྱོན་ནས་མ་རྒོལ་བའི་གི་ཆེད་དུ་ད་ལ་རུ་ཀ་ཉིན་ཅིག་གླང་མདུན་ཆགས་ཀྱི་འདུག་གཞི་རྩའི་གི་གླང་མདུན་དེ་འཇོན་ཐང་ཡང་ཞེ་དྲག་ཡོད་ས་མ་རེད་ལ་མི་གཤིས་ཡང་བཟང་པོ་ཞོ་ཡོད་ར་ལ་གི་འདུག་ཨ། ད་ཨེ་ཡིན་པ་ཡིན་ནའང་ཕེ་དེ་ཅིག་ཨེ་ཐམ་ག་དེ་མཉམ་དུ་སྐྱོན་དགོས་ཡོད་རེད་ཨ་ནི་དྲི་ལོ་སྐོར་གསུམ་བྱས་པའི་དུས་སུ་དེ་རྭ་སྒྲེང་རིན་པོ་ཆེ་བདེ་བོ་ཡོད་ས་མ་རེད། ད་དེ་བདེ་བོ་མེད་པར་སོང་ཙང་ད་གླང་མདུན་དགོངས་པ་ཞུས་པའི་དགོངས་པ་བཏང་དེ་ལ་གནས་ཚུལ་གསུང་ཕྱོགས་ལུགས་གཉིས་ཡོང་གི་འདུག་ཨ་གཅིག་དེ་ག་རེ་བཤད་ཀྱི་འདུག་ཟེར་ན། རྒྱལ་བའི་ཡང་སྲིད་ངོས་འཛིན་ཞུ་ཡས་ལ་ཨ་ནི་གླང་མདུན་གྱི། ཡབ་གཞིས་གླང་མདུན་གྱི་ཕོགས་དཔོན་ལ་ཉེ་ཆོས་ཡབ་གཞིས་གླང་མདུན་གྱི་ཕོགས་དཔོན་ཟེར་དུས་སྐབས་སུ། གླང་མདུན་ཁོང་རང་ལ་སྲས་མི་འདུག་བ། ཨ་ནི་གླང་མདུན་གྱི་ག་རེ་ཟེར་ན། སྐུ་མཆེད་ད་བུ་མོ་གཅིག་འདུག་བ། སྐུ་མཆེད་བུ་མོ་དེ་ལ་ཨ་ནི་གཡུ་ཐོག་གི། གཟིམ་ཤག་ཡབ་གཞིས་གཡུ་ཐོག་ནས་མག་པ་ཞིག་ཡར། གོ་མག་ལེན་འདུག་ཨ་དེ་ལ་ནི་སྲས་གཅིག་འཁྲུངས་ཡོད་དེ་འཁྲུངས་པ་མི་ཚད་ཨ་ནི་དེ་ལ་ཡབ་གཞིས་ཀྱི་ཕོགས་དཔོན་ལ་གྱུར་ད་ཡིན་ཨ་དེ་མི་རྩ་དེ་ཡབ་གཞིས་གཡུ་ཐོག་ནས་བྱས་གླང་མདུན་ལ་ཕག་ག་ཟེར་ན་ད་གོ་མག་ལ་ཕེབས་བྱས་ཨ་ནི་ཕོགས་དཔོན་ལགས་དེ་གིས་བྱས་ད་ཡབ་གཞིས་ཕོགས་དཔོན་ལ་སྲས་ཡོད་གྱུར་དེ་ཕྱིས་ལ་ང་ཚོས་ཀྱི་འབྲས་སྤུངས་ཀྱི་སྡེ་དྲུག་རིན་པོ་ཆེ་ཞུ་མཁན་གྱུར་བ་ད་ལོངས། སྡེ་དྲུག་རིན་པོ་ཆེ་ཨ་ནི་ད་སྐབས་དེ་དུས་ཙམ་པ་ཨ་ནི། གླང་མདུན་གཟིམ་ཤག་གི་ངོས་ནས་ཨ་ནི་སྡེ་དྲུག་རིན་པོ་ཆེ་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཡང་སྲིད་ལ་ཨ་ནི་ཐུགས་རེ་བྱེད་ཀྱི་ཡོད་རེད་ཟེར་ཞོར་ག་རེ་ཟེར་ན་པོ་ཏ་ལ་ནས་མར་ནོར་བུ་གླིང་ཆིབས་ར་ནས་རྟ་དེ་འདྲ་ཅིག་མར་ཐོན་བྱས་ཁ་ཐུག་གླང་མདུན་གཟིམ་ཤག་ལ་འཛུལ་བ་དང། ལྷ་སའི་ནང་གི་ཨ་ནི་ཕྲུ་གུ་ཆུང་ཆུང་དེ་ཚོས་རྩེད་མོ་རྩེ་དུས་སྐབས་སུ་ཨ་ནི

དེ་འདྲའི་ཞུ་ཡ་དང་འདིས་ཀྱི་ཡང་སྲིད་ཅིག་བྱས་ཐོག་ལ་གླང་མདུན་གྱིས་དེ་ག་ཚོད་ཁུར་ལེན་གྱི་མི་འདུག་ཟེར་གི་རྭ་སྒྲེང་རིན་པོ་ཆེ་ཕྱོགས་གཏོགས་ཀྱིས་དེ་བཤད་ཀྱི་འདུག་ཨ། དེ་འདྲ་ཁུར་མ་ལེན་པ་ཡིན་པ་སོང་ཙང་ཨ་ནི་ད་མ་ནི་ཡ་དེ་ཞུ་ཡ་དེ་ཐོག་ལ་ཨ་ནི་དུས་ཚོད་ཞེ་པོ་འགྲོ་གི་འདུག་ད་དེ་འདྲ་ཡིན་པ་སོང་ཙང་རྭ་སྒྲེང་རིན་པོ་ཆེས་ག་རེ་ཟེར་ན་ང་དགོངས་པ་ཞུ་གི་ཡིན་ལབ་ད་རྭ་སྒྲེང་རྒྱལ་ཚབ་ནས་ད་བོད་ལྗོངས་ཚོགས་འདུ་ཆེན་མོ་དང་དེ་བཞིན་ཚང་མས་དགོངས་པ་ཞུ་དགོས་དེ་འདྲ་ག་རེ་ཡིན་ན་དེ་འདྲ་མ་གནང་ལབ་དུས་སྐབས་སུ་ད་ཨ་ནི། རྗེས་ཀྱི་ལ་ཁ་བསང་སྦྱང་གི་གླང་མདུན་དང་ང་གཉིས་ཀ་སེམས་ལས་ཀ་འདི་བྱེད་སྟངས་མང་པོ་ཞིག་ལ་ཅིག་མཐུན་གྱི་མི་འདུག་ཟེར་ད་རྭ་སྒྲེང་དགོངས་པ་ཞུ་གི་ཡིན་དགོངས་པ་ཞུ་གི་ཡིན་ཟེར་དེའི་ཐོག་ལ་དེའི་སྔོན་ལ་གཅིག་བྱུང་རེད་ད་ཕལ་ཆེར། ཐེངས་མ་གསུམ་བྱུང་རྗེས་མཐའ་མ་དེ་བཞི་བཅུ་ནང་ལ་དགོངས་པ་མ་ཞུས་ཀ་མེད་རང་བྱས་དགོངས་པ་ཞུས་རེད་བ། ཨ་ནི་ད་དེ་འདྲ་གི་ཅིག་མེད་དུས་སྐབས་སུ་ད་རྭ་སྒྲེང་རིན་པོ་ཆེ་གི་ཞབས་གྲས་ཕྱོགས་གཏོགས་དེ་ཚོས་ཀྱི་ཨ་ནི་ད་དེ་འདི་ང་ཚོས་ཀྱི་ལབ་ཡས་དེ་རྒྱལ་བའི་ཡང་སྲིད

ཁེ་སྨད་ཚེ་དབང་དོན་གྲུབ། ཀུན་བཟང་རྩེ་གི་ཚེ་དབང་དོན་གྲུབ་ཞུ་མཁན་ཞིག་རེད། དེ་ཚོ་དགོངས་པ་བཏང་དུས་སྐབས་སུ་གཏན་སུ་ཁྱེད་འཛག་བླུས་དེ་འདྲ་བཏང་ཡོད་རེད། བྱས་ཙང་གླང་མདུན་ཧ་ལམ་ད་བློ་ཁོག་ཆུང་ཆུང་ཟེར་ན་འདྲ། བློ་ཁོག་མེད་པ་ཟེར་ན་འདྲ། ཡང་མིན་ན་ཡ་རབས་ཡིན་ན་འདྲ་སྙིང་ཡིན་ན་འདྲ། ཆབ་སྲིད་ལ་ད་ཅིག་ཞེན་པ་ལོག་པ་ཡིན་ན་དེ་འདྲ་བྱས་ཅི་རྙོག་གྲ་ཁྱོན་ནས་མ་བཤད་བྱས། ཨ་ནི། དགོངས་པ། དགོངས་པ་ཞུས་གནང་རོགས་འགྲིག་གི་འདུག་སྲིད་བློན་དེ་ནས། དངོས་གནས་བྱས་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་བསྐོ་བཞག་རྒྱོབ་གི། ཅིག་རེད་བ། གཉིས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི། སྐུ། ཟེར་བ། སྤུན་མཆེད། དེ་འདྲ་ཅིག་ག་བྱུང་མ་བྱུང་ལམ་སང་བཏང་ཆོག་ཆོག་ལོས་ཤིག་ད་ཡོད་བ་མ་རེད་བ། ད་ཡིན་ན་གནས་སྟངས་འདི་འདྲའི་བྱེད་འོག་ཏུ་ཁོས་སུས་བཏང་ཅེས་ཨ་ནི་དང་ལེན་གནང་ཅེས་ཨ་ནི་གླང་ཤུའི་ལ་ག་རེ་ཟེར་ན་དེ། ཅིག། གསོལ་ཕོགས་དེ་རང་འཇགས་བྱས་ཨ་ནི་སྐུ་དབང་དེ་མེད་པ་བྱས་ཅེས་ཏུའུ་སི་ཅེས་དགོངས་པ་གནང་བ། དེ་ནས་བྱས་ཅེས་ད་ཁྲི་སྨོན་ཡོད་བ་མ་རེད་གླང་མདུན་ཡོད་བ་མ་རེད་ད་རྭ་སྒྲེང་རིན་པོ་ཆེ་གྱིས། ག་རེ་བྱས་བྱས་ལོས་ཤིག་ཆགས་བསྡད་བ་ད་སྐུ་དབང་ཆེ་ཤོས་དབང་ཆ་ཚང་མ་ལོ་ད་རྭ་སྒྲེང་རིན་པོ་ཆེ་རང་གི། ཕྱག་ལ་དུ་གསོལ་འདེབས་རོགས་གནང། ལོང། འདི་གའི་གི་ཐོག་ནས་ད་སྐབས་དེ་དུས་ཀྱི་ང་རང་ཚོ་ད་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་འདི་དབང་ཆའི་འཐབ་རྩོད་ཡིན་ནའི་རེད་ད་ཕྱི་ནང་གཉིས་ཀྱི་དཀའ་ངལ་དེ་ཆེན་པོ་ཅིག་ཡོད་པ་དེ་ལོ་རྒྱུས་ཀྱི་གནས་ཚུལ་འདི་གའི་གི་ཐོག་ནས་མངོན་ཐུབ་པའི་སངས་པི་ལ་ནི་སྟོབས་ལ་ད་དེ་རིང་ལས་འདི་དེ་ག་ཙམ་བཤད་ཀྱི་ཡིན་ཡང་ང་ཚོ་འབྲེལ་ཡོད་གནས་ཚུལ་ཁག་ངོ་སྤྲོད་གནང་པ